ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བདུན་པ་གྲོ་བཞིན་ཟླ་བའི་ཚེས་སུམ་ཅུ་གནམ་གང་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དགུ་པའི་ཚེས་བཅུ་བཞི་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ཆབས་ཅིག། ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་བསྲིང་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། བྱང་ཨ་ཧྥེ་རི་ཁའི་རྒྱལ་ཁབ་ལི་པི་ཡ་ནང་ཆུ་ལོག་རྒྱུགས་ཏེ་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེ་ཕོག་པར། ཐུགས་གསོའི་གསུང་འཕྲིན་བསྩལ་ཡོད་པའི་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཐའེ་ཝན་ནང་སྐོང་ཚོགས་གནང་བའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ལྷན་ཚོགས་ཐོག་བོད་མིའི་སྐུ་ཚབ་དོན་གཅོད་མཉམ་ཞུགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ཆོས་དད་རང་དབང་དང་རིག་གཞུང་གཅེས་འཛིན་གྱི་རང་དབང་ཐོག་དྲག་གནོན་བྱ་བཞིན་པའི་གསུངས་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང།
དེ་ནས་ཐེངས་འདིའི་དམིགས་བསལ་བཅར་འདྲི་ལེ་ཚན་ནང་ཉེ་ཆར་ཚོགས་པའི་བོད་མིའི་སྒྲིག་འཛུགས་ཀྱི་རོགས་ཚོགས་ཚོགས་ཆེན་ཐོག་ཕེབས་པའི། བདེ་ལེགས་བོད་ཕྲུག་ཐེབས་རྩའི་འགན་འཛིན་སྐུ་ཞབས་དོན་ཡོད་ལགས་སུ། རོགས་ཚོགས་ཀྱི་ཚོགས་འདུའི་ཐོག་ནས་སོ་སོ་རང་ཉིད་ལ་ཕན་ཐོགས་དང་སེམས་ཤུགས་ཇི་ལྟར་འཕེལ་བའི་སྐོར་བཀའ་འདྲི་ཞུས་པ་ཞིག་དང། དེ་ནས་མི་རབས་གསར་པའི་ལེ་ཚན་ནང་ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་མཁོ་དཀར་ས་ཁྲ་སྡེ་ཚན་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་སུ་ས་ཁྲའི་གལ་གནད་དང་ས་ཁྲ་བཟོ་སྟངས་ས་ཁྲ་གཏན་འབེབས་བྱ་སྟངས་སོགས་ཀྱི་སྐོར་སྣེ་ཁྲིད་ཞུས་པ་ཞིག་དང།
མཇུག་ཏུ་ཆེད་སྒྲིག་གི་ལེ་ཚན་ནང་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རླབས་ཆེན་གྱི་མཛད་འཕྲིན་བསྐྱངས་དང་སྐྱོང་བཞིན་པའི་བཀའ་དྲིན་བསམ་ཤེས་བྱས་ཏེ། རྒྱལ་བའི་བཀའ་བཞིན་སྒྲུབ་རྒྱུ་ནི། བཟང་པོའི་སྤྱོད་པ་ལ་འཇུག་སྟེ་མི་ཚེ་དོན་དང་ལྡན་པར་བྱ་རྒྱུ་ཡིན་སྐོར། རྣམ་རྒྱལ་གྲྭ་ཚང་གི་མཁན་པོ། ཁྲོམ་ཐོག་རིན་པོ་ཆེ་མཆོག་གིས་ལམ་སྟོན་གནང་བའི་སྐོར་བཅས། གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བྱང་ཨ་ཧྥེ་རི་ཁའི་རྒྱལ་ཁབ། ལི་པི་ཡའི་ནང་ཆུ་ལོག་རྒྱུག་སྟེ་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེ་ཕོག་པར་ཐུགས་གསོའི་གསུང་འཕྲིན་སྩལ་ཡོད་པའི་སྐོར། ང་ཚོའི་སྒང་ཏོག་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དགུ་པའི་ཚེས་བཅོ་གསུམ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བྱང་ཨ་ཕི་རི་ཀའི་རྒྱལ་ཁབ་ལི་པི་ཡའི་ནང་ཆུ་ལོག་བརྒྱུགས་ཏེ། མི་གྲངས་ལྔ་སྟོང་ལྷག་འདས་གྲོངས་སུ་ཕྱིན་པ་དང་མི་གཅིག་ཁྲི་ལྷག་གར་སོང་ཆ་མེད་དུ་གྱུར་བར་མགོན་པོ་གང་ཉིད་ནས་རང་བྱུང་རྐྱེན་ངན་ཚབས་ཆེན་འོག་འདས་གྲོངས་སུ་གྱུར་མཁན་གྱི་ནང་མི་དང་གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོའི་གསུང་འཕྲིན་ཞིག་བསྩལ་ཡོད་འདུག་དེ་ཡང་གསུང་འཕྲིན་དེའི་ནང་མགོན་པོ་གང་ཉིད་མཆོག་གིས་རང་བྱུང་རྐྱེན་ངན་ཚབས་ཆེན་འོག་འདས་གྲོངས་སུ་གྱུར་བའི་སྤུན་ཟླ་ཕོ་མོ་རྣམས་ལ་ཐུགས་སྨོན་དང་འདས་གྲོངས་སུ་གྱུར་མཁན་གྱི་ནང་མི་དང་གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོ་མཛད་ཡོད་པ། འཁོད་ཡོད་འདུག་གསུང་འཕྲིན་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན། ཉེ་ཆར་བྱང་ཨ་ཧྥི་རི་ཀའི་ཨ་ནི་རྒྱལ་ཁབ་ལི་པི་ཡ་ཟེར་བྱས་དེ་ནང་ལ་ཨ་ནི་ཆུ་ལོག་ཆེན་པོ་ཞེ་པོ་བརྒྱབ་རྗེས་ཨ་ནི་ད་ད་རང་བར་དུ་ཨ་ནི་དཔེར་ན་མི་ལ་ཆ་བཞག་པ་ཡིན་ན་ཨ་ནི་འབད་མི་ལྔ་སྟོང་ལྷག་ཨ་ནི་འདས་གྲོངས་ཕྱིན་པ་དང་ཨ་ནི་དེ་ནང་བཞིན་མི་གྲངས་ཁྲི་གཅིག་ཙམ་ཞིག་གར་སོ་ད་གར་སོང་ཆ་མེད་ཕྱིན་པ་རེད་དེ་ཨ་ནི་ད་ཆ་ཆུ་ལོག་ཆེན་པོ་བརྒྱབ་ཙང་ཨ་ནི་ཆུ་ཆུ་ལོག་གིས་ཨ་ནི་ཕར་ཁྱེར་བྱས་ཨ་ནི་ཕར་རྒྱ་མཚོའི་ནང་ལ་བག་བས་ཆེ་ཐུབ་བྱས་ཐིམ་པ་འདྲ་བོ་དེ་འདྲས་ཆགས་ཡོད་ཟེར་ཡོད་ཡོད་རེད་དེ་ནང་བཞིན་ད་མི་མང་པོ་ཞེ་པོ་ཅིག་ལ་ཡང་རྨས་སྐྱོན་བྱུང་བྱུང་བ་སོང་ཙང་ཨ་ནི་རྒྱལ་བ་རིན་པོ་ཆེ་གིས་ཨ་ནི་ཐུགས་ཕམ་བྱུང་ཞེས་བཀའ་གནང་ཡོད་རེད་དེ་ནང་བཞིན་འདས་པོ་ཚོའི་ཆེད་དུ་ཨ་ནི་རྒྱལ་བ་རིན་པོ་ཆེ་གིས་ཨ་ནི་ཐུགས་སྨོན་དང་ཨ་ནི་ཁོང་ཚོའི་ནང་མི་ཨ་ནི་གཉེན་ཉེ་དུ་ག་ཚོད་ཚང་མར་ཡང་ཨ་ནི་ཐུགས་གསོ་ཡོད་ཟེར་ཞིག་བཀའ་གནང་ཡོད་རེད། དེ་བཞིན་གསུང་འཕྲིན་དེའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ངོས་ཀྱིས་ཤེས་རྟོགས་བྱུང་བར་ལི་བྷི་ཡའི་གཞུང་དང་རྒྱལ་སྤྱིའི་ཚོགས་སྡེ་ཁག་གི་ངོས་ནས་གང་ཐུབ་ཀྱིས་གནོད་འཚེ་ཕོག་པའི་མི་དམངས་རྣམས་ལ་ངལ་སེལ་རོགས་རམ་དང་སེམས་ཁུར་འདོན་པར་རྐྱེན་ངན་ཞི་འཇམ་དུ་གཏོང་བཞིན་པ་ལ་རྗེས་སུ་ཡི་རངས་དང་བསྔགས་བརྗོད་མཛད་ཡོད་པ་འཁོད་ཡོད་འདུག་དེའི་སྐོར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཆོས་སྐྱབས་པ་འཆི་མེད་རིག་འཛིན་ལགས་ཀྱིས་མུ་མཐུད་གསུངས་དོན། རྩ་བའི་ལི་བྷི་ཡའི་གཞུང་དང་རྒྱལ་ཁབ། ཨ་ནི་གཞན་དག་དེ་འདྲའི་དེ་ནང་བཞིན་རྒྱལ་སྤྱིའི་དཔེར་ན་ཚོགས་པ། རོགས་རམ་བྱེད་མཁན་ཚོགས་པ་དེ་འདྲ་ཡོད་རེད་དཔེར་ན་རྒྱ་གྲམ་དམར་པོ་འདྲ་པོ་ཨོ་དེ་འདྲ་མང་པོ་ཅིག་གིས་རོགས་རམ་གནང་གི་ཡོད་པ་རེད་དེ་དེ་ཡང་ཨ་ནི་རྒྱལ་བ་རིན་པོ་ཆེས་ཨ་ནི་དེ་ཡང་རྗེས་སུ་ཡི་རངས་ཡོད། ཨ་ནི་དེ་དང་འབྲེལ་བའི་ད་དེ་རིང་མི་མང་དཀའ་ངལ་འཕྲད་མཁན་ཚོའི་དེ་ལྟར་དཀའ་ངལ་སེལ་ཡག་གི་ཆེད་དུ་ཨ་ནི་དགའ་ལྡན་ཕོ་བྲང་ཐེབས་རྩ་ནས་ཨ་ནི་གདུང་སེམས་མཉམ་སྐྱེད་ཀྱི་མཚོན་བྱེད་ཨ་ནི

གནས་ཚུལ་ཐོན་གསལ་ལྟར་ན་བྱང་ཨ་ཕི་རི་ཀའི་རྒྱལ་ཁབ་ལི་པི་ཨའི་ཤར་ཕྱོགས་སུ་རེས་གཟའ་ཉི་མའི་མཚན་མོར་གློ་བུར་དུ་ཌེ་ནི་ཨེལ་ཞེས་པའི་ཆར་རླུང་གིས་རྐྱེན་པས་རྒྱལ་སའི་ནང་ཆུ་ལོག་བརྒྱུགས་ཏེ་མི་ལྔ་སྟོང་ལྷག་འདས་གྲོངས་སུ་གྱུར་ཡོད་པ་དང་དེ་བཞིན་རྒྱལ་སའི་ཉེ་འདབས་སུ་ཡོད་པའི་ཆུ་མཛོད་རྡིབ་པའི་རྐྱེན་གྱིས་མི་ཁྲི་གཅིག་ལྷག་གར་སོང་ཆ་མེད་དུ་གྱུར་ནས་གནས་སྟངས་ཇི་ཞན་ཇི་སྡུག་ཏུ་ཕྱིན་ཡོད་པ་འཁོད་ཡོད་འདུག། ད་རེས་ཀྱི་གནོད་འཚེ་ཚབས་ཆེན་ཕོག་ཡུལ་ས་གནས་དེ་བཞིན་ཌེར་ན་ཞེས་པའི་ལི་པི་ཨའི་རྒྱལ་ས་དེ་ཆགས་ཀྱི་ཡོད་པ་རེད་འདུག་ཐེངས་འདིའི་ཆུ་ལོག་གི་རྒྱུ་རྐྱེན་གཙོ་བོ་ནི་ཌེ་ནི་ཨེལ་ཞེས་པའི་ཆར་རླུང་ནས་བྱུང་བ་ཞིག་དང་ད་རེས་ཀྱི་རང་བྱུང་རྐྱེན་ངན་ཚབས་ཆེན་འོག་རྒྱལ་ས་ཁྱོན་ཡོངས་ནང་གི་ཁང་པ་བརྒྱ་ཆ་ཉི་ཤུ་ལྷག་གཏོར་བཤིག་ཕྱིན་ཡོད་པ་ཚོད་དཔག་བྱེད་བཞིན་ཡོད་པ་དང་ད་རེས་ཀྱི་དོན་རྐྱེན་དེ་ཡང་མོ་རོ་ཀོའི་ནང་ས་ཡོམ་གྱིས་རྐྱེན་པས་མི་གྲངས་ཉིས་ཁྲི་གཅིག་སྟོང་ལྷག་འདས་གྲོངས་སུ་གྱུར་པའི་ཉི་མ་གཅིག་རྗེས་སུ་བྱུང་བ་ཞིག་ཡིན་འདུག།

མཁའ་འགྲོ་གཡང་འཛོམས་ལགས་དང་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཉི་ཧོང་གི་རྒྱལ་ཁབ་སོ་ཏོ་ཤུ་བསམ་གཏན་པའི་ཆོས་བརྒྱུད་ཁག་དགུ་མཉམ་རུབ་ཀྱི་ལམ་ནས་བོད་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཚབས་ཆེན་དང་ཆོས་དད་རང་དབང་གི་ཐོག་དྲག་གནོན་བྱེད་བཞིན་པ་མཚམས་འཇོག་དགོས་པའི་བསྒྲགས་གཏམ་ཞིག་སྤེལ་ཡོད་པ་མ་ཟད། ཁོང་ཚོས་ཆོས་བརྒྱུད་གྲུབ་མཐའ་ཁག་གི་སྐུ་ཚབ་དགེ་སློང་ཧ་ཡ་ཤི་ཤུའུ་ལགས་ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་ཉིན་ཉི་ཧོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱི་མདུན་ཆེད་བཅར་གནང་ཡོད་པར་བརྟེན། ཉི་འོང་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ནས་རྒྱ་ནག་གཞུང་གིས་བོད་ནང་དགོན་སྡེ་གཏོར་བཤིག་དང་བོད་ཕྲུག་རྣམས་རྒྱ་སྒྱུར་གྱི་སྲིད་བྱུས་སྤེལ་བཞིན་པ་སོགས་འགྲིག་གི་མེད་ལུགས་བཅས་སྤྱི་ཟླ་གསུམ་པའི་ནང་དགོན་སྡེ་ཁག་གཅིག་དང་དེའི་སྔོན་དུའང་ཉི་འོང་གི་དགོན་སྡེ་ཁག་ནས་བསྒྲགས་གཏམ་སྤེལ་ཡོད་པའི་ཁར་ཉེ་ལམ་ཡང་དགོན་སྡེ་ཁག་དགུ་ནས་བོད་དོན་སྐོར་བསྒྲགས་གཏམ་སྤེལ་བར་ལས་ཁུངས་སུ་བསྐྱར་དུ་ཕེབས་ཡོད་པ་དང་དེའི་ནང་རྒྱ་ནག་གཞུང་གིས་སོ་སོའི་རྩ་ཁྲིམས་དང། བཅའ་ཁྲིམས་ནང་གྲངས་ཉུང་མི་རིགས་ལ་ས་གནས་རང་སྐྱོང་དང་ཆོས་དད་རང་དབང། སོ་སོའི་སྐད་ཡིག་བཀོལ་སྤྱོད་ཀྱི་རང་དབང་ཡོད་པ་སོགས་འཁོད་ཡོད་ནའང་དེ་ཚོ་རྒྱ་ནག་གཞུང་རང་གིས་རྡོག་རོལ་གཏོང་བཞིན་པ་དང། ཆོས་ཁས་མི་ལེན་པའི་རྒྱ་ནག་གཞུང་གིས་བོད་ཀྱི་བླ་སྤྲུལ་ཡང་སྲིད་ངོས་འཛིན་ཐོག་སྟངས་འཛིན་བྱས་ན་མི་འགྲིག་པ། བོད་ནང་འགྲོ་བ་མིའི་ཐོབ་ཐང་དང་ཆོས་དད་རང་དབང་རྡོག་རོལ་མཚམས་འཇོག་དགོས་པ་འཁོད་ཡོད་པ་བཅས་འགྲེལ་བརྗོད་གནང་འདུག་ལ། ཉི་འོང་གྲོས་ཚོགས་གོང་འོག་གཉིས་ཀྱི་ཐོག་ནས་ཀྱང་བོད་དང་ཡུ་གུར། ཧོང་ཀོང་བཅས་སུ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་མཚམས་འཇོག་དགོས་པར་གྲོས་ཆོད་གསལ་པོ་བཞག་ཡོད་པ་འགྲེལ་བརྗོད་གནང་ཡོད་འདུག། ཉི་ཧོང་གི་སོ་ཏོ་ཤུ་དགོན་སྡེ་ཁག་གིས་བོད་དོན་རྒྱབ་སྐྱོར་དང་རྒྱ་ནག་གཞུང་ལ་འབོད་སྐུལ་དོན་ཚན་བདུན་བཏོན་ཡོད་པའི་ནང། རྒྱ་ནག་གཞུང་གིས་རྩ་ཁྲིམས་ནང་དོན་བཞིན་བོད་ནང་མིང་དོན་མཚུངས་པའི་མི་རིགས་ས་གནས་རང་སྐྱོང་ལག་བསྟར་བྱེད་དགོས་པ་དང་གྲངས་ཉུང་མི་རིགས་ཀྱི་སྐད་ཡིག་བཀོལ་སྤྱོད་ཀྱི་རང་དབང་སྤྲོད་དགོས་པ། པཎ་ཆེན་ཆུང་སྲིད་རིན་པོ་ཆེ་དང་ཁོང་གི་ནང་མི་གར་ཡོད་གསལ་པོ་བཟོ་དགོས་པ། རྒྱལ་བའི་སྐུའི་ཡང་སྲིད་ངོས་འཛིན་གྱི་གནད་དོན་ཚུད་པའི་བོད་ཀྱི་བླ་སྤྲུལ་ངོས་འཛིན་ཐོབ་ཐང་བོད་མི་ཁོ་ནར་ཡོད་དགོས་པ། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་གཞུང་གི་ངོས་འཛིན་གྱི་སྤྲུལ་སྐུ་རྣམས་ངོས་ལེན་བྱ་མི་རུང་བ་བཅས་གསལ་བསྒྲགས་གནང་ཡོད་པ་རེད། ཉི་འོང་གི་ནང་པའི་མནའ་འབྲེལ་མཐུན་ཚོགས Japanese Buddhist Conference for World Federation ཞེས་པས་ཀྱང་འདི་ལོའི་སྤྱི་ཟླ་དང་པོའི་ནང་མ་འོངས་པར་རྒྱལ་བའི་སྐུའི་ཡང་སྲིད་བོད་མི་ཚོས་ངོས་འཛིན་ཐག་གཅོད་བྱེད་དགོས་པ་མ་གཏོགས་རྒྱ་ནག་གཞུང་གིས་དེ་ལ་ཐེ་བྱུས་མཚམས་འཇོག་བྱེད་དགོས་པ་སོགས་ཡོངས་བསྒྲགས་གནང་འདུག།
རྒྱ་ནག་གཞུང་གིས་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་ཞེས་པ་ཁ་གཡར་ཏེ་བོད་མིའི་རང་དབང་ལ་དམ་དྲག་ཇེ་ཆེར་གཏོང་བཞིན་ཡོད་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང། རྒྱ་ནག་གི་སྤྱི་དམངས་བདེ་འཇགས་ལས་ཁུངས་ཟེར་བའི་བཀོད་སྒྲིག་འོག་ཕྱི་ཟླ་དགུ་པའི་ཚེས་བརྒྱད་ནས་ཚེས་བཅུ་བར་ཉིན་གྲངས་གསུམ་རིང་ལྷ་སའི་གྲོང་ཁྱེར་ཡོངས་ཀྱི་སྤྱི་བདེ་ལས་ཁུངས་ཀྱི་ཉེན་རྟོག་པས། ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་དྲག་པོ་གཏོང་བ་ཞེས་པའི་ལས་འགུལ་འོག་ཉེན་རྟོག་མི་སྣ་གཅིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་བརྒྱད་མངགས་གཏོང་བྱས་ཏེ་བོད་མིའི་ཁྲོད་གང་བྱུང་ཞིབ་བཤེར་དང་རྒྱ་ནག་དམར་ཤོག་གཞུང་གི་ལྟ་སྤྱོད་དང་མཐུན་པའི་སློབ་གསོ་དང་དྲིལ་བསྒྲགས་ཡིག་ཆ་བཀྲམ་པ་སོགས་ཀྱི་ལས་འགུལ་སྤེལ་ཡོད་པ་རེད་འདུག་དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། ལས་འགུལ་དེ་ནི་གསར་བ་ཞིག་མིན་པར་རྒྱུན་དུ་རྒྱ་ནག་གཞུང་གིས་དོགས་ཟོན་ཅན་གྱི་བོད་མིའི་ཁྱིམ་ཚང་ཁག་ཏུ་གློ་བུར་དུ་འཛུལ་བ་དང། ལམ་བར་དུ་བོད་མིར་གང་བྱུང་སྔོག་བཤེར་བྱས་ནས། གང་ལྟར་རྒྱ་ནག་གཞུང་གིས་འདི་ལྟ་བུའི་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་ཞེས་ཁ་གཡར་ཏེ། བོད་མིའི་རང་དབང་ལ་དམ་དྲག་ཇེ་ཆེར་གཏོང་བཞིན་ཡོད་ཅེས་འགྲེལ་བརྗོད་གནང་འདུག་ཡང་ད་རེས་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་ཞེས་པའི་ལས་འགུལ་སྐབས་ལྷ་སའི་ཁུལ་དུ་ཉེན་རྟོག་མི་སྣ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་དོན་བརྒྱད་མངགས་གཏོང་བྱས་ཡོད་པ་རྒྱ་ནག་གཞུང་འབྲེལ་གསར་འགྱུར་ལས་ཁང་ཁག་གིས་བསྒྲགས་ཡོད་པ་མ་ཟད། དོགས་ཟོན་དྲིལ་བསྒྲགས་ས་ཚིགས། ཉིས་སྟོང་ཉིས་བརྒྱ་བདུན་ཅུ་དོན་བརྒྱད་བཙུགས་ཤིང། མང་ཚོགས་ཁྲོད་མི་གྲངས་ལྔ་བརྒྱ་ཉི་ཤུ་རྩ་དྲུག་སྒྲིག་འཛུགས་བྱས་པ་དང། དྲིལ་བསྒྲགས་ཀྱི་ཡིག་ཆ་ཆིག་ཁྲི་ཉིས་སྟོང་བདུན་བརྒྱ་བཅུ་ལྷག་བཀྲམས་ཡོད་ཚུལ། བདེ་འཇགས་ལ་ཉེན་ཁ་འཕྲད་སྲིད་པའི་མི་སྣ་ཉིས་བརྒྱ་དྲུག་ཅུ་རེ་གསུམ་ལ་ཞིབ་བཤེར་བརྟག་དཔྱད་དང་བཅོས་སྒྲིག་བྱས་པ། དེ་བཞིན་ཁྲིམས་འགལ་གྱི་མི་སྣ་བཅུ་གཉིས་འཛིན་བཟུང་བྱས་ཡོད་པ་རྒྱ་ནག་གཞུང་གིས་བརྗོད་འདུག་གཞན་ཡང་ཁྲིམས་འགལ་ཉེས་གསོག་ལ་རྡུང་རྡེག་གཏོང་བ་ཞེས་པའི་ལས་འགུལ་དེ་རིགས་ནི་དུས་ཚོད་ངེས་མེད་ཡིན་པ་དང། སྐབས་རེར་ལོ་གཅིག་གི་ནང་ཚར་གཉིས་གསུམ་རེ་དེ་འདྲ་སྤེལ་ཡོད་པ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་གསུངས་ཡོད་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་ཀེ་ར་ལ་མངའ་སྡེའི་ནང་ནིབ་ཞེས་པའི་གཉན་སྲིན་བཀག་འགོག་ཆེད་མགྱོགས་མྱུར་བྱེད་ཐབས་སྤྱད་དེ་སློབ་གྲྭ་དང་གཞུང་ལས་ཁང་སྤྱི་སྤྱོད་འགྲིམ་འགྲུལ་ཡོ་བྱད་བཅས་སྒོ་བརྒྱབ་ཡོད་ཅིང་ད་ལྟ་བར་མི་གཉིས་རྐྱེན་ལམ་དུ་ཤོར་བ་དང། དར་མ་བཞི་དང་བྱིས་པ་བཞི་ད་ལྟ་སྨན་ཁང་དུ་བཞག་ཡོད་ཅིང་ད་ལྟའི་ཆར་གཉན་སྲིན་བཀག་འགོག་ཆེད་འབད་བརྩོན་གནང་བཞིན་ཡོད་པ་རེད། ནིབ་ཞེས་པའི་གཉན་སྲིན་ནི་འགོས་ནད་ཕོག་པའི bats སམ་བྱ་མ་བྱི་དང་ཕག་པའམ་ཡང་ན་མི་དང་འབྲེལ་བ་བྱས་པ་བརྒྱུད་ནས་འགོས་པ་ཞིག་ཡིན་འདུག་ཀེ་ར་ལ་མངའ་སྡེའི་འཕྲོད་བསྟེན་བློན་ཆེན་ལྕམ་ཝི་ནཱ་ཇཱོ་ཇིས་ཞིབ་དཔྱད་ཚད་ལེན་བྱས་པ་བརྒྱུད་གཉན་སྲིན་འདི་ནི་བང་ལ་དེ་ཤི་ནས་ཡོང་ཡོད་ཅིང། གཉན་སྲིན་འདིའི་འགོས་ཚད་ཅུང་དམའ་ཡང་ཤི་ཚད་ཧ་ཅང་མཐོ་པོ་ཡོད་པར་འགྲེལ་བརྗོད་གནང་འདུག་གཉན་སྲིན་འདི་ཁྱབ་གདལ་གྱི་སྔོན་འགོག་ཆེད་ནད་དུག་ཕོག་པ་དང་འབྲེལ་གཏུག་བྱེད་མཁན། རྩད་གཅོད་དང་ནད་རྟགས་ཡོད་པའི་མི་སྒེར་ཁེར་རྐྱང་དུ་འཇོག་པར་འབད་བརྩོན་བྱེད་བཞིན་ཡོད་ཅིང། ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་ཀེ་ར་ལ་མངའ་སྡེའི་ནང་བྱུང་བའི་རིམས་ནད་ཐེངས་བཞི་པ་འདི་ཆགས་ཀྱི་ཡོད་འདུག། དབུས་གཞུང་དང་མངའ་སྡེའི་དུག་སྲིན་དཔྱད་རིག་པས bats སམ་བྱ་མ་བྱིའི་གྲངས་ཚད་ལ་ཞིབ་འཇུག་ཚད་ལེན་དང་བརྟག་དཔྱད་བྱེད་བཞིན་ཡོད་འདུག་ཀེ་ར་ལ་མངའ་སྡེའི་ནང་ནགས་ཚལ་གང་བྱུང་དུ་གཅོད་པ་དང་གྲོང་ཁྱེར་དང་གྲོང་རྡལ་ཅན་དུ་འགྱུར་བའི་རྐྱེན་གྱིས bats སམ་བྱ་མ་བྱིའི་གཉན་སྲིན་འགོས་པའི་ཉེན་ཁ་ཆེ་ཤོས་ཀྱི་ས་ཁུལ་ཡིན་པ་ངོས་འཛིན་བྱས་ཡོད་འདུག། ཡུ་རོབ་སྤྱི་མཐུན་གྱི་སྒྲིག་འཛུགས་ཀྱིས་རྒྱ་ནག་ནས་བཟོ་སྐྲུན་བྱས་པའི་གློག་ཤུགས་ཀྱི་མོ་ཏྲ་བཟོ་སྐྲུན་ཐོག་གཞུང་ཕྱོགས་ནས་དངུལ་གྱི་རོགས་རམ་བྱེད་རྒྱུ་དེར་ཞིབ་འཇུག་གནང་རྒྱུའི་ཐག་གཅོད་གནང་བར་ཧྥ་རན་སི་དང་འཇར་མ་ནི་གཞུང་གཉིས་ཀྱིས་དགའ་བསུ་ཞུས་གནང་ཡོད་པ་རེད་འདུག་དེ་ཡང་ཧྥ་རན་སིའི་དཔལ་འབྱོར་བློན་ཆེན་ལྕམ Bruno Le Maire ཡིས། འཇར་མ་ནིའི་རྒྱལ་ས་བྷར་ལིན་ནང་གསར་འགོད་ལྷན་ཚོགས་ཤིག་གི་ཐོག་ཡུ་རོབ་སྤྱི་མཐུན་སྒྲིག་འཛུགས་ཀྱི་གཙོ་འཛིན་ལྕམ Ursula Von der Leyen ཡིས་ཐག་གཅོད་དེ་གནང་ནས་དུས་ཡུན་གང་ཡང་མ་སོང་བར་ཞིབ་འཇུག་གནང་རྒྱུའི་ཐག་གཅོད་དེ་ཡག་པོ་བྱུང་གནང་འདུག་ཅེས་གསུངས་ཡོད་པ་རེད་འདུག་དེ་བཞིན་ཁོང་གིས་ང་ཚོ་འགྲན་བསྡུར་ལྡན་པ་ཞིག་དགོས་ན་གསར་སྐྲུན་ལྡན་པ་ཞིག་ཀྱང་དགོས། སྒྲིག་གཞི་ཁག་ཀྱང་གོ་སླ་པོ་ཞིག་དགོས། ཡིན་ནའང་ང་ཚོའི་ཁེ་ཕན་ཡང་སྲུང་སྐྱོབ་གནང་ཐུབ་པ་ཞིག་དགོས་ཞེས་གསུངས་འདུག་ཡང་གོང་ཞུས་ཀྱི་གསར་འགྱུར་འགོད་ལྷན་ཚོགས་དེར་འཇར་མ་ནིའི་དཔལ་འབྱོར་བློན་ཆེན་སྐུ་ཞབས Robert Habeck ཡིས་ཡུ་རོབ་སྤྱི་མཐུན་སྒྲིག་འཛུགས་ནས་རྒྱ་ནག་གི་གློག་ཤུགས་ཀྱི་མོ་ཏྲའི་ཐོག་ཞིབ་འཇུག་གནང་རྒྱུ་དེ་འགྲིག་པའི་བྱ་བ་ཞིག་དང། དེ་མ་དྲང་པའི་འགྲན་བསྡུར་ཐོག་གདོང་ལེན་བྱེད་ཆེད་ཀྱི་ཐབས་ལམ་ཞིག་ཡིན་པའི་སྐོར་གསུངས་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་སི་ཏྲེ་ལིའི་ནང་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཨ་སི་ཏྲེ་ལིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Janet Rice མཇལ་འཕྲད་གནང་ནས་ཁོང་གིས་བོད་དོན་ཐོག་ད་བར་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུ་གནང་བའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག། དེ་ཡང་ཨ་སི་ཏྲེ་ལིའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Janet Rice ཡིས། ཨ་སི་ཏྲེ་ལིའི་གྲོས་ཚོགས་གོང་མའི་ནང་བོད་ཀྱི་འཐབ་རྩོད་སྐོར་ལན་མང་རིང་གླེང་སློང་གནང་ཡོད་པ་མ་ཟད་ཉེ་ཆར་ཨ་སི་ཏྲེ་ལིའི་ནང་བོད་དོན་ཞུ་གཏུག་ལས་འགུལ་ཐེངས་བཅུ་གཉིས་པའི་ཐོག་ཁོང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བར་བློ་འཚབ་ཡོད་པའི་སྐོར་གསུངས་གནང་བ་མ་ཟད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་སྐོར་གླེང་གནང་ཡོད་པ་རེད་འདུག་ཐེངས་འདིའི་ཨ་སི་ཏྲེ་ལི་ཡའི་ནང་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང། ཨ་སི་ཏྲེ་ལི་ཡའི་གྲོས་ཚོགས་གོང་མའི་འཐུས་མི་ལྕམ Janet Rice རྣམ་གཉིས་ཀྱི་མཇལ་མོལ་དེའི་སྐབས། མ་འོངས་པར་ཨ་སི་ཏྲེ་ལི་ཡའི་ནང་བོད་དོན་ལས་འགུལ་སྤེལ་ཕྱོགས་དང། ཨ་སི་ཏྲེ་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་རྣམས་ཀྱིས་བོད་དོན་ཐོག་རྒྱབ་སྐྱོར་མུ་མཐུད་གནང་ཕྱོགས་སྐོར་གྲོས་མོལ་གནང་ཡོད་པ་རེད་འདུག་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱི་ལྷན། དོན་གཅོད་ལས་ཁང་གི་རྒྱ་རིགས་འབྲེལ་མཐུད་པ། ཟླ་བ་བཟང་མོ་ལགས་ཀྱང་མཉམ་བཅར་ཞུས་ཡོད་པར་འདུག། ལ་དྭགས་བོད་ཁྱིམ་གཡུ་ལོ་བཀོད་སློབ་གྲྭ་དབུ་བརྙེས་ནས་ལོ་ངོ་བཞི་བཅུ་ཞེ་བརྒྱད་འཁོར་བའི་དུས་ཆེན་སྲུང་བརྩིའི་ཉིན་མོར་ལ་དྭགས་སླེ་རྫོང་གི་རྫོང་དཔོན་གཞོན་པ་གཙོས་བོད་མིའི་སྒྲིག་འཛུགས་ཀྱི་ནང་སྲིད་ལྷན་ཁང་གི་དྲུང་གཞོན་དེ་བཞིན་ལ་དྭགས་ཀྱི་ཆོས་ཚོགས་འདྲ་མིན་གྱི་སྐུ་ཚབ། ཡང་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་གནད་ཡོད་མི་སྣ་དང་དེ་བཞིན་སློབ་གྲྭའི་སྦྱིན་བདག་ཡང་སློབ་གྲྭའི་ལས་བྱེད་ཟུར་པ་དང་སློབ། སློབ་གྲྭའི་ལུགས་སྲོལ་བཞིན་འདི་ལོ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་སློབ་གྲྭ་ནས་འཛིན་རིམ་བཅུ་པ་ཐོན་མཁན་གྱི་སློབ་ཕྲུག་ཟུར་པ་རྣམས་མགྲོན་འབོད་གནང་ཡོད་ཅིང། ས་གནས་གཞན་དང་མི་འདྲ་བའི་ལ་དྭགས་བོད་ཁྱིམ་སློབ་གྲྭ་ནི་དམིགས་བསལ་དུ་སློབ་གྲྭའི་སློབ་ཕྲུག་དང་ལས་བྱེད་གཉིས་ཀའི་ནང་ས་གནས་ཀྱི་ཡུལ་མི་མང་པོ་ཞིག་ཡོད་པས། སློབ་གྲྭ་དབུ་བརྙེས་པའི་དུས་ཆེན་སྲུང་བརྩིའི་ཉིན་མོའི་སྐུ་མགྲོན་གཙོ་བོས་གཏམ་བཤད་གནང་སྐབས་ད་བར་བོད་ཁྱིམ་དབུ་བརྙེས་ནས་ལོ་ངོ་མང་པོ་ཞིག་ཕྱིན་པའི་ནང་ཡུལ་མིའི་སློབ་ཕྲུག་མང་པོ་ཞིག་གིས་མི་ཚེའི་མདུན་ལམ་བཏོན་ཡོད་པས་བོད་ཁྱིམ་སློབ་གྲྭ་འདི་ཉིད་ལ་དྭགས་ལ་བཀའ་དྲིན་ཆེན་པོ་ཡིན་པ་གསུངས་ཡོད་འདུག་དེ་དང་འབྲེལ་སློབ་གྲྭའི་ངེས་སྟོན་པ་རྒན་བསྟན་འཛིན་རབ་བརྟན་ལགས་ཀྱིས་གསུངས་དོན། ད་བར་ལ་དྭགས་བོད་ཁྱིམ་སློབ་གྲྭ་ནས་སློབ་ཕྲུག་བརྒྱད་སྟོང་ལྷག་ཐོན་ཡོད་པའི་ནང་ནས་ལ་དྭགས་ཡུལ་མིའི་སློབ་ཕྲུག་ཀྱང་མང་དག་ཅིག་ཐོན་ཡོད་པའི་སྐོར་གསུངས་འདུག།
མཱ་ཨེན་མཱར་དང་ར་ཤི་ཡའི་དབར་འོས་བསྡུའི་ལས་དོན་ཁག་གི་ཐོག་མཉམ་ལས་གནང་རྒྱུའི་གན་རྒྱ་ཞིག་བཞག་པའི་སྐོར་མཱ་ཨེན་མཱ་གི་དྲག་པོའི་གཞུང་གིས་བརྗོད་ནའང། གཞུང་དེ་གཉིས་ལ་སྐྱོན་བརྗོད་གནང་མཁན་རྣམས་ཀྱིས་རྒྱལ་ཁབ་དེ་གཉིས་ནང་འོས་བསྡུའི་ལས་དོན་དེ་རང་དབང་ལྡན་པ་དང་དྲང་པོ་ཞིག་ཡོང་རྒྱུ་མིན་པའི་སྐྱོན་བརྗོད་གནང་གི་ཡོད་པ་རེད་འདུག་དེ་ཡང Myanmar གི Global New Light of Myanmar ཞེས་པའི་གསར་ཤོག་དེས་ཉེ་ཆར Myanmar གྱི་དྲག་པོའི་གཞུང་གི་འོས་བསྡུ་ལྷན་ཁང་གི་མི་སྣ་རྣམས་ར་ཤི་ཡར་བསྐྱོད་སྐབས་ར་ཤི་ཡའི་ནང་གི་འོས་བསྡུའི་ལས་དོན་དང་འབྲེལ་བའི་དཔོན་རིགས་རྣམས་དང་འོས་བསྡུའི་ལས་དོན་ཐོག་མཉམ་ལས་གནང་རྒྱུའི་གན་རྒྱ་ཞིག་བཞག་གནང་ཡོད་པ་རེད་ཅེས་དང། མཱ་ཨན་མཱ་གི་དྲག་པོའི་གཞུང་གི་སྐུ་ཚབ་ཚོགས་ཆུང་དེས་ར་ཤི་ཡའི་ནང་གི་འོས་བསྡུའི་ལས་དོན་སྤེལ་ཕྱོགས་དང། འོས་བསྡུའི་ལས་དོན་སྤེལ་སྐབས་ཆ་རྐྱེན་ཇི་འདྲ་དགོས་མིན་དང། འོས་བསྡུའི་ལས་འགུལ་སྤེལ་ཕྱོགས་བཅས་པར་རྩད་གཅོད་བྱས་ཡོད་པའི་སྐོར་གནས་ཚུལ་དེའི་ནང་བཀོད་ཡོད་པ་རེད་འདུག་དེས་མ་ཟད་ར་ཤི་ཡའི་འོས་བསྡུ་ལྷན་ཁང་གི་མི་སྣས། མཱ་ཨན་མཱ་གི་དྲག་པོའི་འོས་བསྡུ་ལས་ཁང་གི་སྐུ་ཚབ་རྣམས་འཆར་ལོའི་ནང་གི་ར་ཤི་ཡའི་སྲིད་འཛིན་གྱི་འོས་བསྡུ་དེར་རྟོག་ཞིབ་ཆེད་གདན་ཞུ་ཡང་བྱས་ཡོད་པ་རེད་འདུག་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་མཱ་ཨན་མཱ་ནང་གི་རྒྱལ་ཡོངས་འོས་བསྡུ་དེར་ལྕམ་ཨན་སན་སུ་ཅི་མཆོག་གིས་དབུ་ཁྲིད་པའི་དམངས་གཙོ་མནའ་འབྲེལ་ཚོགས་པར་ཧ་ཅང་གི་རྒྱལ་ཁ་ཆེན་པོ་ཐོབ་ནའང་མཱ་ཨན་མཱ་གི་དྲག་པོའི་འགོ་ཁྲིད་ཚོས་ཁུངས་སྐྱེལ་དཔང་རྟགས་གང་ཡང་སྟོན་རྒྱུ་མེད་པར་འོས་བསྡུ་དེ་རྩ་བ་ནས་དྲང་བདེན་བྱུང་མེད་པའི་སྐོར་བརྗོད་ནས་སྲིད་དབང་བཙན་འཕྲོག་བྱས་ཡོད་པ་རེད།

འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང། ཐའེ་ཝན་གྲོས་ཚོགས་དང་ཨ་མི་རི་ཀའི་ནང་ལ་རྟེན་གཞི་བྱས་པའི། རྒྱ་ནག་རོགས་སྐྱོར་མཐུན་ཚོགས། རྒྱལ་སྤྱིའི་ཆོས་ལུགས་རང་དབང་ལྷན་ཁང། ཐའེ་ཝན་ཡེ་ཤུའི་ཆོས་ཚོགས་ཐུན་མོང་གི་ཐོག་ནས་གོ་སྒྲིག་གནང་བའི། ཐའེ་ཝན་གྱི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི། ལྷན་ཚོགས་དེ་ཕྱི་ཟླ་དགུ་པའི་ཚེས་བདུན་དང་བརྒྱད་ཉི་མ་གཉིས་ཀྱི་རིང། རྒྱལ་ས་ཐའེ་པེ་གྱི་ཡོན་ཀྲེན་གསོལ་མགྲོན་ཁང་དུ་འཚོགས་གནང་བཞག་ཐེ་ཝན་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ཚོགས་འདུ་དེར་ཐེ་ཝན་གྱི་སྲིད་འཛིན་གཞོན་པ་མཆོག་ཆེད་ཕེབས་ཀྱིས་གལ་ཆེའི་གསུང་བཤད་གནང་འདུག་ལ། གཞན་ཡང་ཨ་མི་རི་ཀའི་ཆོས་དད་རང་དབང་ལྷན་ཁང་གི་འགན་འཛིན་ཟུར་པ་གཙོས་པའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང། ཕྱིའི་རྒྱལ་ཁབ་ཁག་ནས་ཕེབས་པའི་ཆོས་དད་རང་དབང་གི་སྐུ་ཚབ་མི་སྣ་བརྒྱ་དང་ལྔ་བཅུ་ཙམ་ཕེབས་པའི་ནང། ཐེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱང་གདན་ཞུས་ལྟར་མཉམ་ཞུགས་ཀྱིས

དེའི་དུས་རབས་གསར་པའི་ནང་ལ་ཞི་ཅིན་ཕིན་གྱི་བོད་སྐྱོང་ཡག་གི་སྲིད་ཇུས་ཟེར་ཡག་གི་འོག་ལ་ཨ་ནེ་རྒྱ་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཡག་གི་སྲིད་ཇུས་དེའི་ནང་ལ་ང་ཚོ་བོད་ཀྱི་ཨ་ནེ་ཆོས་ལུགས་ངོ་ལ་དམ་དྲག་ག་འདྲ་ཅིག་བྱེད་པ་དཔེ་མཚོན་དང་བཅས་པ་གི་ང་ཚོ་སོ་སོ་ཡིན་པ་ཡིན་ན་ཨའོ་སྡིངས་ཆ་འདི་འདྲ་ཅིག་དེ་གོ་སྐབས་དམ་འཛིན་བྱས་ཏེ་སོ་སོ་གི་གནས་ཚུལ་དེ་གསལ་པོ་ཞུ་ཐུབ་ཡག་དང་ང་རང་ད་ལྟ་དེའི་ཚོགས་འདུ་དེའི་སྐབས་སུ་གཙོ་སྐྱོང་གནང་མཁན་ཡིན་པ་ཡིན་ན།

ཚང་མས་མ་འོངས་པར་ཐུན་མོང་གི་ཐོག་ནས་ལས་འགུལ་སྤེལ་ཕྱོགས་ཀྱི་སྐོར་ལའང་གོ་བསྡུར་དང་བགྲོ་གླེང་གནང་འདུག་ལ། ཆོས་དད་རང་དབང་གི་བགྲོ་གླེང་གནང་བའི་སྐབས་རྒྱ་ནག་གིས་བོད་བརྒྱུད་ནང་བསྟན་གཙོ་བོར་གྱུར་པའི་ཆོས་དད་རང་དབང་ལ་དྲག་གནོན་བྱ་བཞིན་པའི་གནད་དོན་ནི་རང་བཞིན་གྱིས་ཡོང་བཞིན་ཡིན་པ་ཁོང་གིས་མུ་མཐུད་གསུངས་གནང་གི་འདུག། རྩ་བའི་འགལ་ད་ལྟ་དེ་ཐའེ་ཝན་ནང་ལ་ད་ག་ནས་ཆོས་ལུགས་རང་དབང་གི་ལྷན་ཚོགས་དེ་གསུང་བཤད་གནང་མཁན་སུ་ཡིན་པ་ཡིན་ན་ཡང་ཐའེ་ཝན་གྱི་སྲིད་འཛིན་གཞོན་པ་ཡིན་ན་འདྲ་དེ་ག་ནང་བཞིན་གྱི་ཨ་རི་དང་ཡུ་རོབ་ཉི་ཧོང་ཐའེ་ཝན་རང་གི་མི་ཞིག་ཡིན་པ་ཡིན་ན་ཡང་ཨ་ནི་ཆོས་ལུགས་རང་དབང་དེ་བཤད་ཡོང་དུས་གཙོ་དེ་རྒྱ་ནག་གི་དབང་བསྒྱུར་འོག་ལ་ཆོས་ལུགས་རང་དབང་དེ་བཤད་དགོས་པ་གཅིག་ཆགས་དེ་མཉམ་དུ་ལ་བོད་ཀྱི་གནད་དོན་དེ་མི་ཚང་མ་གིས་དཔེ་དེ་དག་ཚིག་དེ་ཡོད་ཡོད་པ་གི་གནས་སྟངས་དེ་ཆགས་ཀྱི་འདུག་དེ་ནང་བཞིན་གྱི་རྒྱ་ནག་ད་ལྟ་ཞི་ཅིན་ཕིན་གྱི་སྲིད་ཇུས་འོག་ལ་ད་ག་ཆོས་ལུགས་རང་དབང་དམ་དྲག་དེ་ཤུགས་ཆེན་པོ་བྱེད་དེ་བྱས་ནས་ཡེ་ཤུ་གྱི་ཆོས་ལུགས་རེད་དེ་ག་ནང་བཞིན་གྱི་ཁ་ཆེ་གྱི་ཆོས་ལུགས་རེད་དེ་ག་ནང་བཞིན་གྱི་རྒྱ་ནག་ནང་ཁུལ་གྱི་ཆོས་ལུགས་དེ་ཚོ་དང་ང་ཚོ་བོད་ཀྱི་ཆོས་ལུགས་བོད་བརྒྱུད་ནང་བསྟན་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཡག་གི་སྲིད་ཇུས་དེ་དང་དང་པོ་ནས་གོ་ཚོད་ལྟ་བྱེད་ཡག་གི་དཔེར་ན་ལོ་ཉིས་སྟོང་བཅུ་གཉིས་བཅུ་གསུམ་ལ་ཤུགས་ཆེན་པོ་གྱིས་འགོ་བཙུགས་ཏེ་མཐའ་མ་རྒྱ་ནག་རྒྱལ་ཡོངས་ལ་ལག་བསྟར་བྱེད་ཡག་གི་གནས་སྟངས་དེ་ཆགས་བསྡད་ཡོད་པ་ཡིན་དུས། དེས་རྒྱལ་སྤྱི་གི་ཆོས་ལུགས་རང་དབང་གི་སྐད་ཆ་བཤད་ཡོང་དུས་བོད་ཀྱི་བརྗོད་གཞི་དེ། དེ་གའི་བརྗོད་གཞི་ནང་ལ་དེ་ནི་དོ་སྣང་ཆེ་ཤོས་དང་ཨ་ནི་མཐོ་པོ་ཞིག་ལ་ཡོང་དགོས་ཡག་གི་གནས་སྟངས་དེ་མི་ཚང་མ་གིས་ཤེས་ཡག་ཅིག་ཆགས་བསྡད་བཞག།
ཡང་ཐེངས་འདིའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ལྷན་ཚོགས་ཀྱི་ཐོག་ཐའེ་ཝན་གྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་གཟིགས་ཚུལ་ཇི་ལྟར་བྱུང་ཡོད་མེད་སྐོར་བཀའ་འདྲི་ཞུས་པར་ཁོང་གིས་བཀའ་ལན་གནང་ཡག་ལ། ད་ལྟ་འདི་མི་ཡོང་མཁན་གྱི་ཆ་ལ་བཞག་པ་ཡིན་ན་ད་ཨ་ཧྥི་རི་ཀའི་ནང་གི་ལུང་པ་དེ་འདྲ་ནས་ཡོང་མཁན་འདུག་དེ་ནས་རྒྱ་གར་ནས་ཡོང་གི་འདུག་འབར་མ་ནས་སླེབས་ཀྱི་འདུག་དེ་ག་ནང་བཞིན་གྱི་དེ་དག་ཨ་རི་དང་ཡོ་རོབ་དང་ཡིན་པ་བཅས་ཐའེ་ཝན་ཧོང་ཀོང་ནས་ཡིན་པ་བཅས་སོག་པོ་དང་ཕྱི་སོག་ནང་སོག་ཡིན་པ་བཅས་ཨ་ནི་ཐའེ་ཝན་གཞུང་འདྲ་པོ་ཅིག་ཡིན་པ་ཡིན་ན་དེ་ལ་མཐོང་ཆེན་པོ་བྱེད་རྩིས་ཏེ་ཐའེ་ཝན་དེ་ཆོས་ལུགས་འདྲ་མིན་ཡོད་མཁན་གྱི་ལུང་པ་དེ་ག་ནང་བཞིན་གྱི་ཆོས་ལུགས་འདྲ་མིན་དེ་ཡང་ཡང་ཐོབ་ཐང་འདྲ་མཉམ་གྱི་ཐོག་ལ་གནས་ཐུབ་ཡག་གི་དེ་ནི་ཡང་སྲིད་ཇུས་ཡག་པོ་ཡོད་པ་བཅས་དེ་ག་ནང་བཞིན་གྱི་དེང་སང་ཨ་ནེ་ཐེ་ཝན་དེ་ང་ཚོ་ཨེ་ཤེ་ཡ་ནང་ལ་ད་ཆའི་རང་དབང་དམངས་གཙོ་གི་ཆེས་ཚད་དུ་མཐོ་ཤོས་ཀྱི་གྲས་ནས་ཚད་དེ་དག་གི་ལུང་པ་ཡིན་པ་ཡིན་ཏེ་ཐེ་ཝན་གཞུང་ཡིན་པ་ཡིན་ན་ཡང་རྒྱ་ནག་ལ་རྦད་དེ་ཆོས་ལུགས་རང་དབང་གི་འདུག་ཚུལ་གྱི་ཡོད་པ་དེ་གི་མཉམ་དུ་ཐེ་ཝན་རང་གི་ཆོས་ལུགས་དད་པ་རང་མོས་ཆོས་ལུགས་འདྲ་མཉམ་ཡིན་པ་གི་དཔེ་མཚོན་འདྲ་པོ་དང་དེ་ངོ་སོ་འདྲ་པོ་དེ་སྟོན་ཡ་དེ་ཤུགས་ཆེན་པོ་གནང་དགོས་འདུག་ག་རེ་ཞུས་པ་ཡིན་ན་ཐའེ་ཝན་གྱི་སྲིད་འཛིན་གཞོན་པ་ཕེབས་པ་མ་ཚད་གྲོས་ཚོགས་ཚོགས་གཙོ་དེ་ག་ནང་བཞིན་གྱི་གྲོས་ཚོགས་ཚོགས་གཙོ་ཡིན། ཨ་ནེ་དགོང་དག་གི་དགའ་བསུ་གི་གསོལ་སྟོན་ཐོག་ཡིན་པ་ཡིན་ན་ཡང་ཐའེ་ཝན་གྱི་དཔེ་དེ་ཆོས་ལུགས་རང་དབང་སྐོར་ལ་སྐད་ཆ་བཤད། དེ་ག་ནང་བཞིན་གྱི་ཐའེ་ཝན་ནང་སྲིད་བློན་ཆེན་ཡིན་པ་ཡིན་ལ་ཆེད་དུ་ཕེབས་ཏེ་ཐའེ་ཝན་ནང་གི་ཨ་ནེ་ཆོས་ལུགས་རང་དབང་གི་སྲིད་བྱུས་དེ་ཚོ་ངོ་སྤྲོད་བྱས་ཐའེ་ཝན་གྲོས་ཚོགས་ཀྱི་དྲུང་ཆེ་ཡིན་ལ་ཆེད་དུ་བཀའ་མོལ་གནང། ཨ་ནེ་ཐའེ་ཝན་གྱི་མཁས་པ་མང་པོ་ཡིན་ན་དེ་ཚོ་ཐོག་ལ་བགྲོ་གླེང་གནང་བསྡད་ཡོད་པ་ཡིན་དུས།

ཨ་མཉམ་དུ་སླེབས་ཀྱི་འདུག་ཨ་དེ་ཚོའི་ཐོག་ལ་ཨ་ནུ་སོ་སོ་གི་གནས་ཚུལ་གང་མང་པོ་ཞིག་མཁོ་སྤྲོད་བྱས་ཐུབ་ཨ་དེ་འདྲ་གི་གནས་སྟངས་ཀྱི་ཐོག་ལ་དེ་ཀྱི་ཚོགས་འདུ་དེ་ཚོ་ལ་དོ་སྣང་ཆེན་པོ་བྱེད་ཡག་གི་གནས་སྟངས་ཆགས་བསྡད་ཤག་འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་སྤྱིའི་ཆོས་དད་རང་དབང་གི་ཆེས་མཐོའི་ལྷན་ཚོགས་ཀྱི་ཚོགས་འདུའི་ཐོག་ཐུན་མོང་གི་ཚོགས་གཙོ་ལྕམ་ཀེ་ཐྲི་ན་སུའེད་མཆོག་དང། ཐུན་མོང་གི་ཚོགས་གཙོ་སྐུ་ཞབས་སཱེ་མུལ་བྷྲོན་བྷེག་མཆོག་རྣམ་གཉིས་ནས་གསུང་བཤད་གནང་འདུག་ལ། རིང་མིན་རྒྱལ་ས་ཐེ་པེ་ནས་འདི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཆོས་ལུགས་རང་དབང་གི་ཆེས་མཐོའི་ལྷན་ཚོགས་ཀྱི་སྐོར་ལ་བསྒྲགས་གཏམ་ཞིག་ཀྱང་སྤེལ་རྒྱུ་ཡིན་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།
ཐེངས་འདིའི་དམིགས་བསལ་བཅར་འདྲི་ལེ་ཚན་ནང་ཉེ་ཆར་ཚོགས་པའི་བོད་མིའི་སྒྲིག་འཛུགས་ཀྱི་རོགས་ཚོགས་ཚོགས་ཆེན་ཐོག་ཕེབས་པའི་བདེ་ལེགས་སློབ་ཕྲུག་ཐེབས་རྩའི་འགན་འཛིན་སྐུ་ཞབས་དོན་ཡོད་ལགས་སུ་རོགས་ཚོགས་ཀྱི་ཚོགས་འདུའི་ཐོག་ནས་སོ་སོ་རང་ཉིད་ལ་ཕན་ཐོགས་དང་སེམས་ཤུགས་ཇི་ལྟར་འཕེལ་བའི་སྐོར་དང་དེ་བཞིན་ཚོགས་འདུའི་གནད་འགག་སོགས་ཀྱི་སྐོར་སྒེར་གྱི་མྱོང་ཚོར་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་དེ་རིང་འདིར་དམིགས་བསལ་བཅར་འདྲི་ལེ་ཚན་དེའི་ནང་ལ་ཡང་ཉེ་ཆར་དབུས་བོད་མིའི་སྒྲིག་འཛུགས་ཀྱི་རོགས་ཚོགས་ཚོགས་ཆེན་མཇུག་བསྒྲིལས་པ་རེད་འདི་ནང་ལ་ཡང། རྒྱལ་སྤྱིའི་ནང་ནས་རོགས་ཚོགས་མང་པོ་ཅིག་ཕེབས་ཡོད་ས་རེད་དེའི་ནང་ནས་གཅིག་དེ་ད་ལྟ་ཨ་མི་རི་ཀའི་ས་གནས་ཀེ་ལི་ཧྥོ་ནི་ཡ་ལ་ཡང་ཡོད་པའི་བདེ་ལེགས་སློབ་ཕྲུག་ཐེབས་རྩའི་འགན་འཛིན་སྐུ་ཞབས་ཐུབ་བསྟན་དོན་ཡོད་ལགས་བཀའ་འདྲི་ཞུ་གི་ཡིན་ཨ་ནི་སྐུ་ཞབས་དེ་རིང་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་གནང། ལགས། སྐུ་ཞབས་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ཀྱི་རོགས་ཚོགས་ཚོགས་ཆེན་དེ་ཐེངས་དང་པོ་རེད་འདུག་དེ་རིང་ཕ་གིར་སྐུ་ཞབས་ཕེབས་དུས་རྩ་ནས་གཙོ་བོ་དེའི་གནས་སྟངས་དེ་ག་རེ་འདྲ་ཅིག་གཟིགས་སོང།

ད་བོད་གཞུང་ལ་རོགས་པ་བྱེད་མཁན་དང་གཞིས་ཆགས་ཁག་དང་སློབ་གྲྭ་ཁག་ལ་རོགས་པ་བྱེད་མཁན། རོགས་ཚོགས་ཁག་བདུན་ཅུ་ཙམ་ཅིག་མཚན་བོས་སོང། ཡིན་ན་ཡང་དེ་ནང་ལ་མང་པོ་ཞིག་ཕེབས་མ་ཐུབ་མཁན་ད་ལྟ་ཕྱི་རྒྱལ་ཁག་ནས་ཤོག་གུ་གི་དཀའ་ངལ་བྱུང་བ་དང་ལས་ཀ་གི་དཀའ་ངལ་བྱུང་བ་དང་བི་ཛ་གི་དཀའ་ངལ་དེ་འདྲ་བྱུང་ནས་མང་པོ་ཞིག་ཕེབས་ཐུབ་མི་འདུག་ད་ཕེབས་ཐུབ་མཁན་ནང་ལ་རོགས་ཚོགས་ཁག་སུམ་ཅུ་ཙམ་ཅིག་ཕེབས་ཐུབ་མི་འདུག་ལགས། ལགས་ལགས། ད་ལྟ་རོགས་ཚོགས་དེའི་ནང་ལ་ཡང། ཕེབས་མཁན་ཚོ་ནི་རེད་ད་ཁོང་ཚོའི་གདན་ཞུ་གནང་བ་དེ་ཚོའི་ནང་ལ་ཡང། ཕལ་ཆེར་ད་དབུས་བོད་མིའི་སྒྲིག་འཛུགས་ཞུགས་ལ་ཅིག་ཕྱག་རོགས་གནང་མཁན་དང་ད་ཚོགས་པ་དེ་ག་ནང་བཞིན་གྱིས་ད་དཔེར་ན་སྐུ་ཞབས་ཁྱེད་རང་ལྟ་བུ་ཡིན་པ་ཡིན་ན་སོ་སོ་སྒེར་གཅིག་ཐོག་ནས་ཨ་ནི་སློབ་ཕྲུག་ཚོའི་ད་ཤེས་ཡོན་ལ་ཡང་ཕྱག་རོགས་གནང་དགོས་པ་དེ་འདྲ་ཡིན་ད་ཅིག་ཐད་ཀར། དབུས་བོད་མིའི་སྒྲིག་འཛུགས་ཀྱི་ད་ཅིག་ལས་གཞི་ནང་ལ་མེད་པ་ཡིན་ནའི་སོ་སོས་ཡང་བོད་པའི་སྤྱི་ཚོགས་ནང་ཡིན་ནའི་རེད་ཡང་སྤྱི་ཚོགས་གཞན་ནང་ལ་ཡང་རོགས་རམ་བྱེད་མཁན་དེ་འདྲ་ཡིན་ཚོད་རེད་རེད་བ་ལོ། དེ་རིང་ཡ་གིའི་ཚོགས་འདུའི་ནང་ལ་གདན་ཞུ་གནང་བཞག་རྒྱུ་ནང་ལ་གཙོ་བོ་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ནང་ལ་ཕྱག་རོགས་གནང་ནས་སྒྲིག་འཛུགས་ཀྱི་འོག་ནས་མ་ད་ཞལ་འདེབས་སོ་སོ་གི་གང་ཐུབ་ཐུབ་གནང་བཞག་རྒྱུ་དེ་གི་ནང་ལ་ཐོ་གཞུང་ནང་ལ་ཡོད་མཁན་དེ་ཚོ་གདན་ཞུ་གནང་བཞག་དེ་ནང་ལ་དེ་རིང་ནི་ཕ་གིའི་ཚོགས་འདུའི་ནང་ལ་གཙོ་བོ་ད་ལྟ་ཨ་རི་གཞུང་རང་གི་སྐུ་ཚབ་མི་གཉིས་འདུག་གཅིག་ཨ་རི་ནས་ཕེབས་བཞག་གཅིག་རྒྱ་གར་རང་ནས་རྟེན་གཞི་བྱས་པའི་ལས་ཁུངས་ཁག་གི་སྡེ་ཚན་ཁག་ནས་སྐུ་ཚབ་གཅིག་དང་ཁེ་ན་ཌ་གཞུང་ནས་སྐུ་ཚབ་གཉིས་འདུག་འཇར་མ་ནི་གཞུང་གི་སྐུ་ཚབ་འདུག། ཨི་ཊ་ལི་གཞུང་ནས་སྐུ་ཚབ་འདུག་ཨ་ནི་འཇར་པན་གཞུང་ནས་ཡིན་ན། ཚོགས་པ་ཁག་ནས་ཡིན་ན། མི་དྲུག་འདུག་ད་དེ་མ་ཡིན་པ། འཛམ་གླིང་ཁག་མང་པོ་ནང་ལ་ད། ཨིན་ཇི་ཨོ། ཁེ་ཕན་མེད་པའི་ཚོགས་པ་ཆུང་ཆུང་ཆུང་ཆུང་མང་པོ་ཡོད་པའི་ནང་ལ་དེ་འདྲའི་གི་སྐུ་ཚབ་མང་པོ་ཕེབས་ཤག་དེ་ནང་ལ།

ད་འདི་ནང་ལ་ང་རང། དེ་ཟེར་ཚེ་ཚེ་ཧང་སང་སང་རེད་བྱུང་བ་ན་སྐུ་ཞབས་གཉིས་མ་གཏོགས་མི་འདུག་ད་ངའི་བསམ་བློ་ནང་ལ་ད་ལོ་ཕ་གི་ནང་ལ། དགེ་འདུན་པ་གི་འདི་འདྲའི་ཕྱག་ལས་གནང་མཁན་ཕྱི་ལོགས་ལ་ཁག་མང་པོ་ཡོད་རེད་ངས་འདི་ནས་མང་པོ་མཇལ་མྱོང་སྟེ། དེ་རིང་ཕ་གི་ཚོགས་འདུའི་ནང་ལ་སྐུ་ཞབས་གཉིས་མ་གཏོགས་མི་འདུག་ད་སྐུ་ཞབས་གཉིས་ནང་ལ་གཅིག་འདི་ད་ལྟ་མ་གི་ལྷོ་ཕྱོགས་ནས་ཡར་ཕེབས་རྒྱུ་ས་སྐྱ་སྐུ་ཞབས་གཅིག་གི་སྐུ་ཚབ་ཅིག་བྱས་ནས་ཕེབས་བཞག་མ་གཏོགས་ཁོ་རང་རང་དེ་འདྲའི་སྤྱི་ཚོགས་ཞབས་ཞུ་ནང་ལ་མི་འདུག་སྟེ། འཇར་མ་ནི་གཞུང་གིས་དེ་འདྲ་གི་གཞིས་ཆགས་ཁག་ལ་རོགས་པ་བྱེད་ཅིང་རྗེས་ས་རྒྱག་རྒྱུ་ནི་གནང་གི་ཡོད་ས་རེད་དེ་གི་སྐུ་ཚབ་ཅིག་བྱས་ནས་ཡར་ཕེབས་བཞག་ད་དེ་ནང་ལ་སྐུ་ཞབས་གཅིག་དང་གྲྭ་པ་ང་མ་ཞིག་མི་འདུག་ད་ལྟ་ཚོགས་པ་གཞན་དག་གིས་དེར་རྩིས་རྒྱག་པ་ན་ང་ཚོ་ད། གྲངས་ཀ་ནས་སྔོན་མ་བྱས་ན་སླེབས་པའི་ཐོ་རང་མ་རེད་དེ། ཡིན་ན་ཡང་སོ་སོ་གིས་གང་ཐུབ་ཐུབ་ཀྱིས་ད་ལྟ་ཞལ་འདེབས་ཨ་ཁྲ་ལ་ཕྲན་བུ། གཞིས་ཆགས་ཁག་ལ་རོགས་པ་བྱེད་བཞག་ནས་སློབ་གྲྭ་ཁག་ལ་རོགས་པ་བྱས་ནས་དེས་ད་ལྟ་ཤེས་རིག་བརྒྱུད་ནས་འགྲོ་བཞག་རྒྱུ་ཡིན་ཙང་ང་ཚོ་གི་ཐོ་གཞུང་དེ་གར་སླེབས་འདུག་དོ།

ད་ལྟ་བར་དུ་ལ་ལོ་དྲུག་ཅུ་རིང་ལ་ཕྱི་རྒྱལ་རྒྱལ་ཁབ་མང་པོ་གིས་ཕྱག་རོགས་མང་པོ་གནང་ནས་ད་ལྟ་ང་ཚོ་བོད་ཀྱི་འཛིན་སྐྱོང་བྱས་རེད་གཞིས་ཆགས་ཁག་རེད་དགོན་སྡེ་ཁག་རེད་བྱེ་བྲག་དགོན་སྡེ་ཁག་སྲིད་སྐྱོང་ལ་སོང་དང་ཐང་ན་དགོན་སྡེ་ཁག་སོ་སོ་སོ་སོ་གི་འཛིན་སྐྱོང་སོ་སོ་ཚོ་བྱེད་དགོས་རེད་བོད་གཞུང་གི་དཔལ་འབྱོར་ཐོག་ནས་ཕྱག་རོགས་གང་ཡང་གནང་དགོས་ཡོད་མ་རེད་སོ་སོ་སོ་འགྲིག་འདི། ད་ང་ཚོ་གི་དེ་ལྟར་བོད་གཞུང་གི་དེ་འཛིན་སྐྱོང་ལས་ཁུངས་ཁག་དང་སློབ་གྲྭ་ཁག་དང་གཞིས་ཆགས་ཁག་དེ་ཚོ་ལ་བོད་གཞུང་གི་ལྟ་དགོས་ཀྱི་ཡོད་རེད་ད་དེ་ཚོ་ཚང་མ་དང་སོ་སོ་ལ་རྒྱལ་ཁབ་མེད་དེ་ཡིན་ཙང་ད་ཕྱི་ལོགས་གི་རོགས་ཚོགས་ལ་མ་བརྟེན་རང་དོན་རེད་ས་ནས་བུད་འདས་ཕད་དེ་ངས་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡའི་གནད་དོན་གཅིག་དེ་རེད་ཤག་དེ་མ་ཡིན་པ་ད་ད་ལྟ་ཙམ་མ་ཡིན་པར་མ་འོངས་པ་ལ་ཕྱག་རོགས་མུ་མཐུད་ནས་གནང་རོགས་ཞེས་ཞེས་འབོད་སྐུལ་ཞུ་ཡའི་གཅིག་རེད་ཤག་ཨ་ནི་མཐའ་མ་དེ་ལ་ང་ཚོ་གི་མ་འོངས་པ་ལ་ད་ལྟ་བོད་གཞུང་གི་ལས་ཁུངས་ཁག་གི་འཆར་གཞི་ག་རེ་ག་རེ་ཡོད་པ་དེ་ནི་ཁྱེད་རང་ཚོ་གཅིག་གཟིགས་རོགས་གནང་མ་འོངས་པ་ལ་ང་ཚོ་གི་མུ་མཐུད་ནས་སྐྱབས་འཇུག་ཞུ་གི་ཡིན་དེ་ཐབས་ལོག་ལ་ནི་ཁྱེད་རང་ཚོ་གི་ད་ལྟ་རོགས་ཚོགས་རྣམ་པ་ཚོ་དང་ཚོགས་པ་ཁག་དང་དེ་ནས་སྒེར་གྱི་ཚོགས་པ་ཁག་གིས་གང་ཐུབ་ཐུབ་ཀྱིས་ཕྱག་རོགས།

གྲ་སྒྲིག་བྱས་ནས་འཁྱེར་ཤོག་སོང་བ་ན་ཞེས་བྱས་ནས་ང་ཚོ་གིས་འདི་འདྲ་གྲ་སྒྲིག་ཅིག་བྱས་པ་ཡིན། དངོས་སུ་ཕ་གའི་སླེབས་དུས་ཙམ་པ་ཚོགས་པ་ཆེན་པོ་དེ་ཚོ་གི་ཕ་གའི་ཕེབས་དུས་ཙམ་པ་ང་ཚོ་དུས་ཚོད་ཁོ་རང་མི་འདུག་ལ་ད་སོ་སོ་སོ་སོ་གཏམ་བཤད་དེ་བྱས་ཨ་ནི་ངོ་སྤྲོད་བྱས་ཙམ་མ་གཏོགས་གཅིག་ང་ཚོ་ཞུ་བོད་ཀྱི་བར་དུ་དམིགས་བསལ་འབྲེལ་བ་ཟེར་གང་ཡང་མ་བྱུང། ཉིན་པ་གཉིས་མ་གི་མཐའ་མ་དེ་ལ་ཉིན་གུང་རྒྱབ་ལ། མི་བཅུ་བཅུ་ཟེར་ནས་བགོ་བཤའ་བརྒྱབ་ནས་ད་ང་ཚོ་གི་ཡར་རྒྱས་ག་རེ་བཏང་དགོས་ཀྱི་འདུག་འཐུས་ཤོར་ག་པར་འགྲོ་གི་འདུག་ག་རེ་ལ་ང་ཚོ་གི་དམིགས་ཡུལ་འཛིན་དགོས་འདུག་བྱས་ནས་ཨོ་དེ་འདྲ་བྱས་ནས་ང་ཚོ་ཟུར་དུ་ཚོགས་སྡེ་ཚོགས་སྡེ་བཟོས་ནས་བགྲོ་གླེང་བྱེད་གོ་སྐབས་རག་སོང་ལགས། ལགས་སོ་ལགས་སོ། སྐུ་ཞབས་ད། ཁྱེད་རང་ཚོགས་འདུ་མཇུག་བསྒྲིལ་བའི་གཞུག་ལ་ཡང། ཁྱེད་རང་ཚོ་ཚོགས་འདུ་བཅར་མཁན་ཚོ་སྐུ་མདུན་གི་མཇལ་ཁ་བཅར་གནང་ཡོད་ས་རེད་ཨོ་འདི་ག་འདྲ་རེད་གཅིག་ཤོད་རོགས་གནང་ཡ། ད་ཚོགས་འདུའི་ཉི་མ་གཉིས་ཚོགས་དེ་སང་ཉིན་དེ་ལ་ཞོགས་ཀས་ད་ང་ཚོ་གི་བོད་ཀྱི་དམངས་གཙོ་དུས་ཆེན་དེ་འཁེལ་བསྡད་ཤག་དམངས་གཙོའི་དུས་ཆེན་ཉིན་མ་དེ་ལ་སྟབས་བསྟུན་ནས་ཚོགས་འདུ་དེ་གོ་སྒྲིག་བྱས་བཞག་རྒྱུ་ཞིག་རེད་ཤག། ཞོགས་ཀས་ང་ཚོ། གཟིམ་ཆུང་མཇལ་ཁ་དེ་རག་སོང་ད་ད་ལོ་དཔེ་ལྷོད་ལྷོད་བྱས་ནས་སྐུ་མདུན་གི་མཉམ་དུ་ནམ་རྒྱུན་ཡིན་ན་གཟིམ་ཆུང་མཇལ་ཁ་རེད་ཟེར་དུས་ཙམ་པ་ཕྱི་ལོགས་ལ་རྡོ་རྒྱག་ག་ལ་དེ་སྐུ་པར་སྒྲོན་བྱས་ཏེ་ཕྱག་དབང་ཙམ་མ་གཏོགས་རག་གི་ཡོད་མ་རེད་དེ་རིང་དེ་གི་གཟིམ་ཆུང་སྦུག་ལ་ང་ཚོ་སྐུ་མགྲོན་ཚང་མ་བྱས་ཨ་ནི་དེ་རིང་ཡུ་རོབ་ནས་དེ་ནི་སུའི་ཏན་གི་གྲོས་ཚོགས་ཀྱི་འཐུས་མི་བཅུ་ཕེབས་ཤག་ཁོ་རང་ཚོ་དང་མཉམ་དུ་བྱས་ནས་སྐུ་མདུན་མཉམ་དུ་ལ་ཆུ་ཚོད་གཅིག་གི་རིང་ལ་བཀའ་སློབ་གནང་སོང་སྐུ་མདུན་གྱི་བཀའ་སློབ་གཙོ་བོ་དེ་ད་ང་ཚོ་གི་སྡེ་ཚན་ག་རེའི་ལས་ཀ་བྱེད་ཀྱི་ཡོད་ན། གཞན་ལ་རོགས་པ་བྱས་དང། ནས་བྱམས་སྙིང་རྗེ་གི་ཕྱག་ལས་གནང་ཡག་དང། ང་རང་ཡིན་ན་ཡང་ཆོས་ལུགས་མཐུན་སྒྲིལ་གྱི་ཆེད་དང་ཚང་མ་ལ་གཅིག་མཚུངས་བྱས་ནས་འདི་འདྲའི་བྱམས་སྙིང་རྗེ་ཐོག་ནས་ལས་ཀ་བྱེད་ཀྱི། ད་རྒྱལ་ཁབ་ཚང་མ་ནང་ལ་ཆོས་ལུགས་འདྲ་མི་འདྲ་ཡོད་རེད་དེ་ཚོ་ཚང་མ་མཐུན་ལམ་ཡོང་ཡག་གི་ཐོག་ལ་ང་རང་གི་དོ་སྣང་ཤུགས་ཆེན་པོ་གནང་གི་ཡོད་ཁྱེད་རང་ཚོ་ཡིན་ན་ཆོས་ལུགས་ག་རེ་ཡིན་ན་མིན་ན་སོ་སོ་གི་བྱམས་སྙིང་རྗེའི་ཐོག་ནས་ཨ་ནེ་ད་སེམས་པ་བཟང་པོའི་ཐོག་ནས་ཕྱག་ལས་དེ་གནང་རོགས་གནང་ཟེར་ནས་སྐུ་མདུན་དེ་འདྲས་བརྗོད་བཀའ་སློབ་དཔེ་ཡག་པོ་གནང་སོང་ལགས།
ལགས་ལགས། ད་སྐུ་ཞབས་དེ་རིང་ཕི་གའི་ཚོགས་འདུ་དེ་ཐད་ཡག་འདི་སྐུ་ཞབས་ཁྱེད་རང་ཐེངས་དང་པོར་བ་ལོག་དེ་འདི་ཙ་ནས་ད་སྐུ་ཞབས་ཁྱེད་རང་གི་ག་རེ་ཡིན་ན་མིན་ན་ད་སོ་སོའི་འཇོན་ཚོད་དཔག་ཚོད་ཀྱི་ད་དེ་བ་ཅིག་གི་བོད་ཕྲུག་ཚོ་རེད་ད་ག་ནང་བཞིན་ཧི་མ་ལ་ཡའི་རྒྱུད་ཀྱི་ད་བོད་པ་མ་ཡིན་པའི་མི་རིགས་ལ་སློབ་ཡོན་རེད་ད་ག་ནང་བཞིན་དག་ཐོག་ལ་ཡང་ལས་བྱ་རོགས་ཐུབ་པོ་དེ་ག་ཚོད་གནང་གི་འདུག་ད་ད་རིང་ཕ་གིའི་ཚོགས་འདུ་དེ་ཐད་ནས་སྐུ་ཞོགས་ཁྱེད་རང་ལ་ཡ་ཕན་ཐོགས་འདྲ་ཅིག་ག་རེ་ར་བྱུང་གནང་སོང།
ད་ང་ཕན་ཐོགས་ཟེར་ན་སེམས་ཤུགས་ཞེ་པོ་འཕར་སོང་ལོ། ག་ཡིན་ཟེར་ན་ང་གྲྭ་བ་དཀྱུས་མ་ཅིག་རེད་སྤྱི་ཚོགས་ཞབས་ཞུ་ནང་ལ་སླེབས་དུས་དགོན་པའི་གི་ཞབས་ཞུ་ཞུ་དུས་ངེས་ཅན་ཡིན། ཡིན་ན་ཡང་ང་རང་དེ་རིང་འདི་འདྲ་ཅིག་ནང་གི་སླེབས་ཡོད་ད་སླེབས་གི་རེད་བསམ་བསམ་དེ་འདྲ་ག་དུས་ཡང་མེད་ལ།

ང་རང་ཡིན་ན་དེ་ཁ་ཚ་མཐོང་གྲོལ་ཐོབ་འདོད་བརྩམས་པ་ཡག་ད། ཡག་པོ་རེད་འདུག་བྱས་པ་ཡིན་ན་ངོས་ལེན་བྱེད་མཁན་དང་ལྟ་མཁན་ཇི་ལྟར་འདུག་བསམ་བསམ་འདྲ་བྱུང་ཨ་ནི་ང་རང་ནས་སེམས་ཤུགས་ཞེ་པོ་འཕར་སོང། མ་འོངས་པ་ལ་ཧུར་ཐག་བྱེད་དགོས་ཨ་དང་པོ་གང་མང་མང་གཞིས་ཆགས་ཁག་ལ་རེད་ང་ཚོ་གི་ཉམ་ཐག་གི་སློབ་ཕྲུག་ཚོ་ལ་རེད་སློབ་ཡོན་སྤྲད་ཡས་རེད་དེ་འདྲ་ག་ལ་དཔེ་དཀའ་ལས་དང་སྡུག་རུ་བ་ད་དཀའ་ལས་ཟེར་ན་ད་གཟུགས་པོ་ཐོག་ནས་དཀའ་ལས་མི་འདུག་དེ་ད་དཔལ་འབྱོར་བསྡུ་དགོས་བྱས་ཡས་རེད་སེམས་ཀྱི་ཐོག་ལ་གོ་སྒྲིག་བྱས་ཡས་རེད་དེ་འདྲ་ལ་དཀའ་ལས་མང་པོ་འདུག་དེ། ཡིན་ན་ཡང་སོ་སོ་ངོས་ནས་ཡས་ད་རིང་ང་དེ་འདྲ་བྱས་ན་སླེབས་སོང་ད་ངས་མུ་མཐུད་ནས་ཧུར་ཐག་བྱེད་བྱས་ནས་གང་ཐུབ་ཐུབ་ཞབས་ཕྱི་ཞུ་དགོས་ཨ་བསམ་བསམ་དེ་དེ་ང་བློ་རེ་ནི་ཅིག་སླེབས་སོང་ལོ། ལོ་ལོ། ཨ་ནི་སྐུ་ཞོགས་ཁྱེད་རང་ད་ད་རིང་ཚོགས་འདུ་ཐད་ནས་སྐུ་ཞོགས་ཁྱེད་རང་ལ་མྱོང་ཚོར་མང་པོ་བྱུང་གནང་ཤག་ལགས་སེམས་ཤུགས་ལྷག་པར་དུ་མང་པོ་ཅིག་ད་སྔར་ལས་ལྷག་པ་ད་གནང་ཡག་གི་ཅིག་དམ་བཅའ་ད་འདི་འདྲ་རེད་ཤག་ད་ཡིན་ནའི་འདི་ཐོག་ནས་ཡང་མ་འོངས་པ་ཡར་རྒྱས་གཏང་དགོས་ཡག་རེད་ལྷག་པར་དུ་ད་ལྟའི་ཚོགས་འདུ་འདི་བཟོ་འདྲ་པོ་ད་ཅིག་མ་འོངས་པ་ཡང་ཅིག་འཚོགས་ཡག་འཆར་གཞི་ཡོད་མེད་ད་འདི་འདྲའི་གནས་སྟངས་དེ་ག་རེ་རེད་འདུག། ཨང། དེ་འདྲའི་འཚོགས་ཡའི་འཆར་གཞི་དེ་ཡོད་གསུངས་སོང། ད་ཡིན་ན་ཡང་མ་འོངས་པ་ལ་རྒྱ་གར་ལ་འཚོགས་ཐུབ་ཀྱི་ཡོད་དམ་ཨ་རི་ལ་འཚོགས་ཐུབ་ཀྱི་ཡོད་དམ་ཡུ་རོབ་ལ་འཚོགས་ཐུབ་ཀྱི་ཡོད་དེ་དེ་ང་ཚོ་བསམ་བློ་གཏང་དགོས་ཀྱི་རེད་ཤག་ག་ཡིན་ཟེར་ན་ད་ནི་རོགས་པ་གནང་བསྡད་མཁན་དཔེ་མང་པོ་ཡོད་རེད། ཁོ་ཚོ་ལས་ཀ་དང་ཡིག་ཆ་དང་གང་ཅི་ཐོག་ལ་ཕེབས་མ་ཐུབ་མཁན་དཀའ་ངལ་མང་པོ་ཡོད་ཙང། མ་འོངས་པ་ལ་ཚང་མ་མཉམ་དུ་ཕེབས་ཐུབ་ཡ་ཆེད་དུ་ང་ཚོ་ག་འདྲ་རིགས་ཅིག་བྱེད་དགོས་འདུག་ག་དུས་འཚོགས་དགོས་འདུག་དེའི་སྐོར་ལ་བཀའ་མོལ་གནང་སོང་སྟེ་ཡིན་ན་ཡང་ཐག་གཅོད་འདི་འདྲ་ཅིག་བྱེད་དགོས་ཟེར་དེ་གང་ཡང་བྱུང་མ་སོང་ཨང།

ང་ཚོ་སྐྱབས་བཅོལ་བ་རེད། ཡིན་ནའང་ང་ཚོ་རྒྱལ་བ་རིན་པོ་ཆེས་རྟག་པར་གསུང་གི་ཡོད་རེད་ང་ཚོ་སྐྱབས་བཅོལ་འདྲ་འདྲ་ནང་མི་འདྲ་བྱོས་གསུངས་པ་ནང་བཞིན། ང་ཚོ་ཚོགས་འདུའི་ཚོགས་སྟངས་རེད་དེ་ནང་གི་ལས་བྱེད་པ་ཚོ་རེད་བཀའ་མོལ་གནང་སྟངས་རེད་གྲ་སྒྲིག་བྱེད་སྟངས་རེད་མཐུན་རྐྱེན་རེད་མཐུན་རྐྱེན་སྦྱར་སྟངས་རེད། ལས་བྱེད་པ་དེ་ཚོ་སློབ་སྦྱོང་ཚད་མཐོན་པོའི་ཐོག་ནས་ཕྱག་ལས་གནང་སྟངས་རེད་དུས་ཚོད་ཏག་ཏག་ལྟར་ལ་གནང་དགོས་དེ་རེད། དཔེ་ཡིན་མདོག་ཁ་པོ་གནང་བཞག་ཨ་ནི་དེ་མ་གོ་ད་ལྟ་ཕྱི་རྒྱལ་གྱི་འཕྲུལ་རིག་བེད་སྤྱོད་བཏང་ཡས་རེད་འོག་ནས་མ་འདི་གི་སྡིངས་ཆ་མ་སླེབས་པ་ཚོ་ལ་གྲ་སྒྲིག་གནང་མཁན་དེ་ཚོ་སྡེ་ཚན་དཔེ་མང་པོ་འདུག་ད་ལྟ་དང་ཐོག་དེ་ང་ཚོ་ཚོགས་འདུའི་སྐབས་ལ་སྲིད་སྐྱོང་ལགས་གཙོས་པའི་ཨ་ནི་ཁོ་ཚོ་བཀའ་བློན་རྣམ་པ་བཞི་ག་ཡང་ཕེབས་ཤག་ཨ་ནི་ཁོ་རང་ཚོ་གི་འོག་གི་ལས་ཁུངས་ཁག་གི་སྡེ་ཚན་ཚང་མ་ཡང་ཕེབས་ནས་རྒྱབ་ལ་བང་སྒྲིགས་ནས་བཞུགས་ཤག་ཕྱག་ལས་གནང་སྟངས་རེད་བཀའ་མོལ་གནང་སྟངས་རེད། སྤྱིར་བཏང་མི་གི་གུས་ཞབས་ཀྱི་ཆེད་གསོལ་འདོན་རེད་གསོལ་ཇ་ཞལ་ལག་བཀྱག་སྟངས་རེད། དཔེ་ཡག་པོ་གནང་ཤག། རྒྱལ་ཁབ་མེད་ན་ཡང་རྒྱལ་ཁབ་ཡོད་པ་ནང་བཞིན་བྱས་ང་ཚོ་འདི་འདྲ་ཅིག་ཕྱག་ལས་གནང་གི་འདུག་བསམ་བསམ་འདྲ་ཅིག་དཔེ་ང་རང་དགའ་པོ་བྱུང་སྤོབས་པ་ཆེན་པོ་འདྲ་ཅིག་བྱུང་བསམ་བསམ་འདྲ་བྱུང་ལགས། ལགས་སོ་སྐུ་ཞོགས་ཐུབ་བསྟན་དོན་ཡོད་ལགས་ཨ་ནི། ད་རིང་སྐུ་ཞོགས་ཁྱེད་རང་གི་བདེ་ལེགས་སློབ་ཕྲུག་ཐེབས་རྩ་ཐོག་ནས་ཨ་ད་རིང་ཕ་གིའི་དབུས་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་རོགས་ཚོགས་ཚོགས་ཆེན་ལ་ཡར་ཕེབས་རྗེས་ཨ་མྱོང་ཚོར་འདི་ངོ་སྤྲོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། འོ་ལགས་སོ་ཐུགས་རྗེ་གནང་ད་ལྟ་འདི Radio Free Asia གི་གོ་སྐབས་གནང་བ་དེ་ལ་ངས་ཐུགས་རྗེ་ཆེ་ཞུ་ཡི་ཡིན་བཀྲ་ཤིས་བདེ་ལེགས།

ཐེངས་འདིའི་མི་རབས་གསར་པའི་ལེ་ཚན་ནང་ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་འཁོར་སྐར་ས་ཁྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་སུ་ས་ཁྲའི་གལ་གནད་དང་ས་ཁྲ་བཟོ་སྟངས། ས་ཁྲ་གཏན་འབེབས་བྱ་སྟངས་དེ་བཞིན་ཁོང་རང་ཉིད་ས་ཁྲའི་ཐོག་ཆེད་ལས་པའི་སློབ་གཉེར་ཇི་ལྟར་གནང་བའི་རྒྱབ་ལྗོངས་སོགས་ཀྱི་སྐོར་འདི་གའི་རྩོམ་སྒྲིག་འགན་འཛིན་དོན་གྲུབ་རྣམ་རྒྱལ་ལགས་ཀྱིས་སྣེ་ཁྲིད་ཞུས་པའི་ལེའུ་མཐའ་མ་འདི་གསན་རོགས་གནང།
ད་ལྟ་ཨ་མི་རི་ཀའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་ས་ཁྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་དེ་རིང་ང་ཚོའི་ལས་རིམ་ཐོག་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན།
ཐུགས་རྗེ་གནང།
དབང་རྒྱལ་ལགས་ད་ཁ་སང་ཁྱེད་རང་རྡ་རམ་ས་ལ་ལ་བོད་ཀྱི་ས་ཁྲའི་འགྲེམས་སྟོན་སྐབས་ལ་ཕེབས་པ་རེད་ཕ་གིར་ཕེབས་པའི་སྐབས་ལ་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དེ་ཚོའི་མཉམ་པོ་ཡ་བྱས་ཡོད་རེད་གཞི་རྩའི་དྲ་རྒྱའི་གི་ཐོག་ནས་དབྱེ་འབྱེད་བྱས་པ་ཡིན་ན་ཨེ་ནི་བོད་དེ་ག་འདྲས་ཅིག་ལ་ངོས་འཛིན་བྱེད་དགོས་རེད་ད་སྲོལ་རྒྱུན་གྱི་ཐོག་ནས་བོད་ཚང་མ་གཅིག་ཏུ་འདུས་པ་ཅིག་ལ་ངོས་འཛིན་བྱེད་དགོས་རེད་རྒྱ་ནག་གཞུང་ཁོ་རང་ཚོ་གི་བཤད་ཡས་དེ་ག་འདྲས་བྱེད་དགོས་རེད་འདི་འདྲས་ཀྱི་ཐོག་ནས་ས་ཁྲའི་གནད་འགག་དེ་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ག་འདྲས་ཅིག་ལ་ངོས་འཛིན་གནང་གི་འདུག་ཨེ་ནི་རྩ་བའི་ད་ས་ཁྲ་བཟོ་ཡས་དེ་ཚོ་ཆེད་ལས་ཀྱི་ལས་རིགས་ཅིག་རེད་རྒྱ་གར་ནང་འཚར་ལོངས་བྱེད་པའི་གཞོན་སྐྱེས་ཚོ་དཔེར་ན་ས་ཁྲའི་སློབ་སྦྱོང་བྱས་བྱས་འཚོ་བ་སྐྱེལ་ཡས་འདྲ་ཡོད་དང་མེད་དེ་འདྲས་ག་ལ་རེད་ད་དམིགས་བསལ་གྱི་ལམ་སྟོན་ཅིག་ངས་དེ་འདྲས་ཞུ་རུ་ཞུ་རྒྱུ་དེ་མེད་ཙང་འདི་འདྲའི་ཐོག་ནས་ད་མ་འོངས་པ་གཞོན་སྐྱེས་ཚོ་ལ་ས་ཁྲ་གཅིག་པོ་མ་ཡིན་པའི་ཆེད་ལས་ལས་རིགས་ནང་ལ་འཛུལ་དགོས་ཡས་དང་འདི་ཚོ་གསོ་སྐྱོང་བྱེད་ཡས་ལ་བོད་མིའི་སྒྲིག་འཛུགས་ངོས་ནས་གནང་དགོས་ཡས་དང་འདི་འདྲའི་གི་ག་རེ་ག་རེ་གཟིགས་འདུག།
རྩ་བའི་བོད་ལ་སྐད་ཆ་བཤད་དེ་ད་འདི་རྙོག་དྲ་ཚ་བོ་འདྲ་བོ་ཆགས་ཡོད་རེད་ཚ་བོ་ག་རེ་ཆགས་ཀྱི་འདུག་ཟེར་ན་ད་ང་ཚོ་བོད་ཟེར་དེ་ག་འདྲས་ཅིག་ལ་བོད། རྩིས་ཀྱི་ཡོད་རེད་ཟེར་དེ་ལ་ཡང་བཤད་སྟངས་མི་འདྲ་བ་ཅིག་ཆགས་པའི་རྒྱུ་མཚན་ག་རེ་ཟེར་ན་སྤྱི་བཏང་གི་ཕྱི་ལོགས་ནས་དབྱིན་ཇི་བཏང་ཡི་ནས་རེད་ཁོང་ཚོས་ཞིབ་འཇུག་བྱེད་མཁན་དེ་ཚོ་ལྟ་ཡོང་དུས་ག་ལ་ཁོང་ཚོས་སྐད་ཆ་ག་རེ་བཤད་ཀྱི་ཡོད་རེད་ཟེར་ན་བོད་ཟེར་མཁན་འདི་དགའ་ལྡན་ཕོ་བྲང་མངའ་འོག་ལ་ཡོད་པ་འདི་བོད་རེད་གཞན་པ་འདི་ཚོ་བོད་མ་རེད་ཟེར་ནས་བཤད་སྟངས་གཅིག་བཤད་ཀྱི་ཡོད་རེད་གཅིག་ག་རེ་བཤད་ཀྱི་ཡོད་རེད་ཟེར་ན་བོད་འདི་དགའ་ལྡན་ཕོ་བྲང་མངའ་འོག་གཅིག་པོ་ཅིག་མིན་པ་བོད་ཀྱི་འོག་ལ་ཡང་ད་བོད་སྐད་རྒྱག་མཁན་བོད་ཆོས་བྱེད་མཁན

ད་འདི་ག་བ་ལ་ཐིག་རྒྱབ་རེ་ན་ག་འདྲས་འདི་ཡོད་ཟེར་དེ་ཏིས་ཅི་ག་སོ་ར་ཏག་ཏག་ཅིག་སྐུ་འདྲ་བོ་ཅིག་ཡོད་ས་མ་རེད་དེ་གང་ལ་ག་དུས་ཡོད་དུས་ག་ལ་དེ་རྙོག་དྲ་ཚ་བོ་ཅིག་ག་འདྲས་ཅིག་ལ་གཟིགས་ཡོད་ཟེར་འདི་ཡིན་དུས་ག་ལ་ད་ཅིག་གསལ་པོ་ཅིག་ག་དུས་འདུག་ཟེར་ན་གསལ་པོ་དེ་ཉིས་སྟོང་བརྒྱད་ལ་རྒྱ་ནག་ལ་བོད་སྐུ་ཚབ་རྒྱ་ནག་བྱས་ནས་གྲོས་མོལ་གནང་དུས་ག་ལ་བོད་ཟེར་ན་ནི་ག་འདྲས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ཟེར་ནས་བཤད་ཡོད་འདུག་འདི་ཡིན་ཉིས་སྟོང་བརྒྱད་ནང་ལ་ནི་ཡིག་ཆ་ཅིག་གཏན་འབེབས་གནང་ཡོད་དེ་ནང་ལ་ད་དབྱིན་ཇིའི་སྐད this is the Memorandum for Genuine Autonomy for the Tibetan Peoples། ཅན་ནི། དེའི་ནང་ལ་ནི་བོད་ཟེར་ཡས་དེ་ཨན་དེ་འདྲའི་ཅིག་ལ་ང་ཚོ་ངོས་འཛིན་བྱེད་ཀྱི་ཡོད། ཨན་དེ་ཚང་མ་བོད་གཅིག་ནང་ལ་བཟོ་དགོས་ཡོད་བྱས་ནས་བཤད་ས་དེ་ག་འདྲའི་ཅིག་ནང་ལ་བོད་ངོས་འཛིན་གནང་གི་འདུག་ཟེར་ན་དེའི་ནང་ལ་བོད་རང་སྐྱོང་ཁུལ་ཡོད་པའི་བོད་པ་ཚང་མ་ཅིག་ང་རང་ཚོའི་དབང་བསྒྱུར་གཅིག་ནང་ལ་བཟོ་དགོས་འདུག་བྱས་ནས་བཤད་ས་དེའི་ནང་ལ་བོད་ག་འདྲའི་ཅིག་རེད་བལྟས་པ་འདྲ་བྱས་ན་བོད་གཅིག་བོད་རང་སྐྱོང་ལྗོངས་གཅིག་བྱས་དེ་ནས་ཨན་རང་སྐྱོང་ཁུལ་བྱས། ཨན་དེ་ནས་རང་སྐྱོང་རྫོང། ད་འདི་སི་སྡོད་ག་ལ་འདིའི་ནང་ལ་ག་རེ་ཚུགས་དགོས་མིན་ལ་ཟེར་ན་འདི་ད་སྡོད་ག་ལ། དེ་འདྲ་ང་རང་ཚོའི་གི་ཨ་མདོའི་ཁུལ་ལ་ཟི་ལིང་ནང་ལ་བོད་པ་མང་པོ་བཞུགས་ཡོད་རེད་འོ་འདི་ཁོངས་གཏོགས་ནང་གྱེས་གི་མི་འདུག་འདི་དང་ཨན་ནི་མཚོ་ཤར་འདི་ནང་ལ་ཁོངས་ཀྱི་མི་འདུག་ག་ཚོད་ཁོང་ཚོ་ལ་རང་གི་རང་སྐྱོང་སྤྲད་ཡོད་མ་རེད་ཁོང་ཚོའི་ཁྲོད་དུ་ཡིན་ནས་བོད་པ་མང་པོ་ཞིག་ད་ཡོད་རེད་འོ་འདི་བྱས་པ་དེ་བྱས་ན་ང་རང་ཚོ་ཉིས་སྟོང་བརྒྱད་ཀྱི་བོད་ཁོངས་གཏོགས་ནང་ག་རེ་རེད་བལྟས་པ་བྱས་ན། ད་དེ་དེ་ཅིག་ངས་བཤད་པ་དང་ཞིག་རེད་རང་རྒྱ་ནག་འོག་ལ་ཡོད་པའི་བོད་རང་རང་སྐྱོང་ལྗོངས་དང་རང་སྐྱོང་ཁུལ་དང་རང་སྐྱོང་རྫོང་ནང་ཡོད་པ་ཚང་མ་བོད་པ་ཚང་མ་མཉམ་དུ་གཅིག་བཟོ་རོགས་བྱེད་ཟེར་ན་དེ་འདི་འདྲའི་རགས་ཆ་ཚིག་ནང་འབྲི་གི་ཡོད་ས་རེད་བསམ་གི་འདུག་ཡིན་ནའི་གདམ་ས་ནང་ལ་བོད་ཀྱི་ས་ཐིག་བརྒྱབ་པའི་དེ་ཏིང་རྙོག་དྲ་འདྲ་པོ་ཅིག་མེད་ན་བསམ་གི་འདུག་ག་འདྲ་ཟེར་ན་ག་སོང་ས་ཐིག་བརྟན་པོ་རྒྱབ་པ་རེད་བྱས་ན་འདི་བོད་པ་རེད་འདི་བོད་པ་མ་རེད་ཟེར་བ་ཐོས་ན་ཡང་བསམ་བློ་བཏང་བལྟས་ན་ལས་ཏིག། དཀའ་ལས་ཁག་པོ་འདྲ་པོ་ཅིག་མེད་ན་བསམ་འདུག་དེ་དུས་ཀར་ང་རང་ཚོས་བསམ་བློ་དེ་གའི་གུ་ཡངས་པོ་ཅིག་བཏང་ནས་བྱེད་དགོས་དེ་གལ་ཆེན་པོ་རེད་ཤག་བོད་པ་ཟེར་མཁན་དེ་ག་འདྲ་ཅིག་ཡིན་ན་བོད་པ་ཟེར་མཁན་ག་འདྲས་ཡིན་མིན་ཅིག་བྱས་རྩིས་དགོས་དེ་གལ་ཆེན་པོ་རེད་ཤག་གཉིས་པ་ཅིག་ངས་ག་རེ་མཐོང་གི་འདུག་ཟེར་ན་ང་རང་ཚོའི་གི་ཤུགས་རྒྱབ་ས་དེ་ས་མིང་དང་ཆུ་མིང་རི་མིང་དང་འདི་ཚོ་ད་མིང་དེ་མིང་གཅིག་མིང་གཅིག་ང་རང་ཚོས་བོད་པའི་ནང་ལ་ཞིབ་འཇུག་བྱས་ནས་ཡག་པོ་བྱས་ནས་ཉར་ཐུབ་གཏན་འབེབས་བྱེད་ཐུབ་ན་དེ་དངོས་གནས་ཁོ་རང་ཚོ་ང་རང་ཚོ་ལ་ཁེ་ཕན་ཡོད་ཐག་ཆོད་རེད་ད། འདི་ང་ཚོས་མ་བྱས་པ་ཡིན་ན་ག་ལེ་ག་ལེ་འདི་བརླག་ཡག་གི་ཉེན་ཁ་ཚ་པོ་ཞིག་ཡོང་གི་འདུག་འདིའི་ཐོག་ལ་ང་རང་ཚོས་ཀྱི་དངོས་གནས་ཤུགས་ཅིག་བརྒྱབ་ནས་ཡག་པོ་ཅིག་ཉར་ཐུབ་པ་འདྲ་བྱས་ན་ཁེ་ཕན་ག་རེ་ཡོད་ཟེར་ན། འདི་རྗེས་ལ་ད་ང་ཚོས་ཨིན་ཇིའི་སྐད་ཆ་མ་བཟོ་ནས་གྲ་སྒྲིག་བཟོས་ཡོད་རེད་བ་འདི་ཡག་པོ་ཞིག་བཟོ་ཐུབ་པ་བྱས་ན་འདི་བཀྲམ་ཐུབ་ཀྱི་རེད་མང་པོ་ཅིག་ལ་ཨ་མི་རི་ཀའི་གི་གཞུང་ནང་ནས་ཡིན་པ་བྱས་ན་ཨ་མི་རི་ཀའི་ཁོ་རང་ཚོའི་གི་གཞུང་ནང་ལ་འདི་ས་མིང་གཏན་འབེབས་བྱེད་མཁན་གི་ཚོགས་ཆུང་ཡོད་རེད། ཚོགས་ཆུང་འདི་འདྲ་ནང་ལ་བོད་པའི་མིང་འདི་འདི་བརྟན་པོ་འདི་རེད་གཞན་པ་རྒྱ་མིས་སྤྲད་པ་འདི་བརྟན་པོ་མ་རེད་བཤད་ནས་ཡ་སྤྲད་ཐུབ་པ་འདྲ་བྱས་ན་ཨེ་ག་ལེ་ག་ལེ་འཛམ་བུ་གླིང་ས་བཀྲ་འདི་བཏོན་ཡོང་ན Google དང Apple དང Microsoft དང་ཨེ་ནི་གཞན་པ་གི་ས་བཀྲ་ནང་ལ་ནི་སླེབས་ཐུབ་པའི་ཀྱི་རེ་བ་ཡོད་རེད་དེ་ནང་བཞིན་སྤྱི་བཏང་གི་དཔེ་མཛོད་ནང་ལ་བཞག་ཐུབ་པ་སྤྲད་ཐུབ་པ་འདྲ་བྱས་ན་དེ་ལ་བེད་སྤྱོད་ཞེ་དྲག་ཡོད་རེད་དེ་ནང་བཞིན་ང་རང་ཚོའི་མཐོ་སློབ་ནང་ལ་བཀྲམ་ཐུབ་པའི་ཐབས་ཅིག་བྱས་པ་འདྲ་བྱས་ན་དེ་ཕན་ཐོགས་ཀྱི་རེད་བསམ་འདུག་ད་ང་རང་འདིར་དཔེ་མཛོད་ནང་ལས་ཀ་བྱེད་དུས་ང་ལ་གཅིག་ག་རེ་མཐོང་གི་འདུག་ཟེར་ན་དཔེ་འདི་བཞག་བྱས་ན་ལྷོ་ཀོ་རི་ཡ་གིས་ཕྱི་རྒྱལ་ལ་ས་མིང་དང་ས་ཆའི་སྐོར་ལ་ཡ་ད Atlas ཟེར་བ་དེ་ཨིན་ཇིའི་ཐོག་ནས་འོང་འདི་ཚོའི་ལྟོས་ཡས་དུ་ང་ཚོ་ལ་ཡ་དངུལ་མེད་པའི་གི་སྤྲད་ཡོང་གི་རེད་སྐུ་མཁྱེན་སྐུ་མཁྱེན་ཁྱེད་རང་ཚོས་དཔེ་མཛོད་ནང་ཉར་རོགས་བྱེད་དང་ད་འདི་བྱས་ཏེ་ག་རེ་བྱས་ཟེར་ན་ཁོང་ཚོས་ཁྱབ་བསྒྲགས་བྱེད་ཐུབ་པའི་ཐབས་ཤེས་ཤིག་གནང་གི་ཡོད་རེད་བ།

མང་པོ་ཞེ་དྲག་ཡོད་རེད་དཔེ་གཅིག་ཆ་བཞག་ན་དེང་སང་ང་རང་ཚོ Information ཟེར་བ་ཨིན་ཇི་ནང Information ཕལ་ཆེར་ནང་ལ་ས་ཆ་དང་འབྲེལ་བ་ཡོད་པ་ཞིག་ཆགས་སྡོད་ཀྱི་ཡོད་རེད་གོ Cell Phone ནང་ལ་སྐད་ཆ་བཤད་པ་བྱས་ན Cell Phone དེ་ག་བ་འགྲོ་མ་འགྲོ་དེ་ས་ཆ་དེ་ཏག་ཏག་ཏག་ཏག་ཅིག་ལྷག་སྡོད་ཀྱི་ཡོད་རེད་བ་ད་ཨིན་ཇི་སྐད་ཟེར་ན Location Based Information ས་དེ་ལྷག་སྡོད་དུས་དེ་ལ་ཡ་ཞིབ་འཇུག་བྱས་ནི་ཏང་ད་ག་ཟེར་གྱི་རེད Analysis ཟེར་བ་ཨིན་ཇི་ནང་དེ་འདྲས་བེད་སྤྱོད་བྱས་ནི་ལས་ཀ་བྱེད་མཁན་མང་པོ་ཞེ་དྲག་ཡོད་རེད་དེ་དེའི་ཐོག་ལ་ང་རང་ཚོས་ཤུགས་རྒྱབ་ནས་ཀྱེ

དམིགས་སུ་བཀར་ཅིང་སློབ་སྦྱོང་བྱེད་དགོས་སེམས་འདི་སོ་སོ་རང་གི་དབྱིངས་ཞུགས་ནས་སླེབས་པ་རེད་ཡང་དགེ་རྒན་གྱི་སེམས་ཤུགས་སྤར་བྱས་འདི་འདྲའི་སྒང་ལ་ཡང་སླེབས་ཐུབ་པ་ཅིག་ཆགས་པ་རེད་རྩ་བའི་ཁྱེད་རང་མི་ཚེའི་རྒྱབ་ལྗོངས་ལ་བལྟས་པ་ཡིན་པ་ན་ཁྱེད་རང་ལྡི་ལི་མཐོ་རིམ་སློབ་གྲྭ་ཐོན་པའི་རྗེས་ལ་ཕར་ཕྱིན་ཨ་ཧྥི་རི་ཀའི་ལུང་པའི་ནང་ལ་སུ་དཱན་རེད་ཀན་ནི་ཡ་དེ་ཚོའི་ནང་ལ་ཕར་ཕྱིན་བོད་པ་ཆེད་ལས་པའི་ངོ་བོའི་ཐོག་ནས

མ་འདྲ་མི་མ་འདྲ་ཆས་གོས་མ་འདྲ་དེ་ག་རེ་བྱས་ནས་བྱེད་ཀྱི་ཡོད་ན་བསམ་ནས་སོ་སོ་གི་སེམས་པའི་ནང་ལ་འདི་ཡོང་གི་འདུག་ཅེས་ཡོང་ཡོང་དུས་ཨ་ནི་སྤྱི་བཏང་གི་སློབ་ཚན་དེ་འདྲ་སྦྱང་ཡོང་དུས་ག་ལ Geography ཟེར་གྱི་དང་ལྟ་ཡོང་དུས་ག་ལ་ཁོ་གི་འགྲེལ་བཤད་དེ་འདྲ་བརྒྱབ་ཡོང་གི་འདུག་ས་ཆ་མ་འདྲ་ག་འདྲས་ཡིན་མིན་དང་དེ་ཚོའི་ཐོག་ལ་ད་འདི་བྱས་ཙང་འདིའི་སྐོར་ལ། དབྱིངས་ཞུགས་འདིར་བདེ་བ་དེ་ངའི་དབྱིངས་ཞུགས། ད་དགེ་རྒན་གྱིས་ད་ད་དམིགས་བསལ་གྱི་ད་ང་ལ་དེ་འདྲའི་དགེ་རྒན་གྱིས་ཅིག་བསླབ་ནས་ང་དབྱིངས་ཞུགས་པ་འདྲ་མེད་སོ་སོ་རང་གི་དབྱིངས་ཞུགས་ཨ་ནི་འདིའི་སྒང་ལ་ས་བཀྲའི་སྒང་ལ་དབྱིངས་ཞུགས་པའི་ཅིག་དེ་ཁ་སང་བོད་པའི་ས་བཀྲ་ནང་ལ་དབྱིབས་མ་འདྲ་མང་པོ་ཞིག་མཐོང་ཡ་འདུག་དེ་ག་རེ་ཅིག་ཡིན་ན། ད་འདིའི་སྐོར་ལ་ང་ཅིག་ཧ་གོ་ཐུབ་གི་འདུག་བསམ་ནས་ཨ་ནི་ང་རང་ང་རང་དབྱིངས་ཞུགས་ནས་ཨ་ནི་འདིའི་སྒང་ལ་ཟེར་ཞིབ་འཇུག་བྱེད་ཡ་འགོ་ཚུགས་པ་དེ་འདྲས་རེད་འདིའི་ཐོག་ལ་ད་ཧ་གོ་ཐུབ་ཡ་བྱས་འདུག་བཀའ་འདས་ནས་ང་འདི་གའི་མཐོ་སློབ་ལ Geography བྱས། ཨཱ་ནི་དེ་ནས་ངེད་ཀྱི Jamia Islamia ལ་ཨཱ་ནི་དེའི་སྐབས་ལ་རྒྱ་གར་ནང་ལ་ས་བཀྲའི་སྐོར་ལ་སློབ་སྦྱོང་བྱས་ངེད་འདི་མི་ཞིག་མཐོ་སློབ་མི་འདུག་དེ་ལ་བཀའ་འདས་ནས་ལོ་གཅིག་ས་བཀྲའི་སློབ་སྦྱོང་བྱེད་གར་ཕྱིན། དེ་ནས་ཨཱ་ནི་ངས Jawaharlal Nehru University ལ་ཨཱ་ནི་ངེད་ཀྱི་ཡང Geography ཐོག་ལ་ངས་སློབ་སྦྱོང་བྱེད་གར་ཕྱིན། ད་ང་རང་དབྱིངས་དང་དེའི་སྒང་ལ་ཨུ་ཚུགས་བརྒྱབ་ནས་བྱས་པ་རེད་ད་དེ་ན་བོད་པའི་ནང་ལ་དེ་འདྲའི་ཨུ་ཚུགས་བརྒྱབ་ཡང

ཨ་ནི་དེ་རིང་ང་ཚོའི་ལས་རིམ་འདིའི་ཐོག་ལ་ཡང་གཞི་རྩའི་ས་བཀྲའི་གནད་འགག་རེད་ས་བཀྲ་དང་བོད་ཀྱི་གནད་དོན་གྱི་ཐོག་ནས་ཡང་འབྲེལ་བ་ག་རེ་ཆགས་ཀྱི་ཡོད་མེད་དེ་ཚོའི་སྐོར་ལ་ཡང་མང་ཚོགས་ཀྱིས་དོ་སྣང་ག་རེ་སྤྲད་དགོས་ཀྱི་ཡོད་མེད་དེ་འདྲའི་ཐོག་ནས་ཨ་ནི་ཞིབ་ཕྲ་བཀའ་མོལ་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་ཆེ་གནང་གུས་བཀུར་བྱ། ལགས་ལགས་སོ་ཐུགས་རྗེ་ཆེ་དབང་རྒྱལ་ལགས། འཆད་ཁྲིད་ཀྱི་ལེ་ཚན་ནང་བོད་མིའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རླབས་ཆེན་གྱི་མཛད་འཕྲིན་བསྐྱངས་དང་སྐྱོང་བཞིན་པའི་བཀའ་དྲིན་བསམ་ཤེས་བྱས་ཏེ་རྒྱལ་བའི་བཀའ་བཞིན་བསྒྲུབ་རྒྱུ་ནི་བཟང་པོའི་སྤྱོད་པ་བཅུག་སྟེ་མི་ཚེ་དོན་དང་ལྡན་པར་བྱ་རྒྱུ་ཡིན་སྐོར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་གིས་ལམ་སྟོན་གནང་བའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རྒྱལ་བ་རིན་པོ་ཆེ་གིས་བཀའ་དགོངས་ག་རེ་ཞིག་གནང་ཡོད་ན་དེ་སེམས་ལ་ངེས་པ་བྱེད། ཨོ་ད་གང་ག་མཐུན་པོ་ཡག་པོ་བྱུང་ན་བསམ་པའི་དགོངས་པ་ཡག་པོ་བཞེས་རྗེས་ཐུགས་རྗེས་གཟིགས། བཞུགས་སྒར་དྷརྨ་ས་ལར་རྟེན་གཞི་བྱས་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་མཁན་རིན་པོ་ཆེ་ཁྲོམ་ཐོག་རིན་པོ་ཆེ་མཆོག་གིས་སྤྱི་ཟླ་དགུ་པའི་ཚེས་དགུ་ཉིན་ཨ་མི་རི་ཀའི་གྲོང་ཁྱེར་ཨི་ཐ་ཀའི་ནང་ཡོད་པའི་རྣམ་རྒྱལ་གྲྭ་ཚང་ནང་ཆོས་སློབ་གཉེར་ཁང་ནང་ལོ་ངོ་བཞི་དང་ཕྱེད་ཀའི་གོང་ཁུལ་དེར་གོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་མཚན་ཐོག་དཔེ་མཛོད་དང་ཤེས་ཡོན་སློབ་གཉེར་བསྟི་གནས་ཁང་ཞིག་གསར་བཞེངས་གནང་རྒྱུའི་འཆར་གཞི་དེ་ལེགས་འགྲུབ་ཀྱིས་དབུ་འབྱེད་གནང་ཡོད་པ་དང་སྐབས་དེར་དབུ་འབྱེད་མཛད་སྒོའི་ལས་རིམ་དང་སྟབས་བསྟུན་རིན་པོ་ཆེ་མཆོག་ནས་ཨི་ཐི་ཀ་ས་གནས་མི་མང་གཙོས་པའི་བཙན་བྱོལ་བོད་མི་ཚོར་བཀའ་སློབ་བཀའ་དྲིན་སྩལ་གནང་ཡོད་པ་རེད། བོད་ལ་ད་ལོ་བརྒྱད་སྒང་ལ་ཡོང་པ་རེད་ལོ་བརྒྱད་ནས་བཟུང་སྟེ་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེ་གི་སྐྱབས་འོག་ཏུ་ཚུད་རྒྱུའི་སྐལ་བ་བཟང་པོ་བྱུང་པ་རེད། དེ་འདྲ་ཡིན་ཙང་རྒྱལ་བ་རིན་པོ་ཆེ་གིས་སྔོན་མ་འདྲ་ཞིང་ཆེན་ང་ཚོ་རྒྱ་གར་ལ་དང་པོ་ཡོང་པའི་སྐབས་དེ་ལ་གནམ་དང་ས་གཉིས་མ་གཏོགས་ང་ཚོ་ག་གི་སུ་གཅིག་ལ་རེ་བ་བྱེད་ས་མེད། དེ་དངོས་ཡོད་ཀྱི་གནས་ཚུལ་ཡིན། དེ་དུས་ཚོད་ནི་ད་ང་ཚོ་ཡོད་ན་མེད་ན་ཆོས་དང་རིག་གཞུང་རེད་བོད་ཀྱི་ཆོས་དང་རིག་གཞུང་ཟེར་དེ་གལ་ཆེན་པོ་ཤོས་ཅིག་རེད། དེ་གཅེས་སྐྱོང་གནང་མཁན་དེ་རྒྱལ་བ་རིན་པོ་ཆེ་མེད་ན་སུ་གཅིག་མེད་པ།

བོད་རིགས་ཡིན་པ་གཅིག་པ་རེད། གང་ག་མཐུན་པོ་ཡག་པོ་བྱེད་དགོས་རེད་ཟེར་ནས་བཀའ་སློབ་ཡང་སེ་ཡང་སེ་ཕེབས་ཀྱི་ཡོད་པ། འོ་དེ་འདྲ་ཡིན་ཙང། ད་ང་ཚོ་དེང་སང་བོད་པའི་སྤྱི་ཚོགས་ནང་ལོག་ལ་རྙོག་གྲ་ཞེ་པོ་ཅིག་འདུག་ཨ། ད་དངོས་གནས་དྲང་གནས་གཅིག་གི་འཐེན་འཁྱེར་དང་དེ་ཚོ་ཚང་མ་ཞེ་པོ་ཅིག་ཡོང་བསྡད་པའི་སྐབས་འདི་ལ་དེ་ནི་ཁ་བདེ་པོ་ཞེ་པོ་བཤད་སྡོད་ཀྱི་འདུག་ཨ། ཁ་བདེ་པོ་བྱས་བཤད་སྡོད་ཀྱི་འདུག་སྟེ་སོ་སོ་འཇོན་པ་ཡིན་བསམ་བསམ་དྲན་གྱི་འདུག། དེ་འདྲ་རྩ་ནས་དྲན་གནང་རྒྱུ་མ་རེད། རྒྱལ་བ་རིན་པོ་ཆེ་གིས་བཀའ་དགོངས་ག་རེ་ཅིག་གནང་ཡོད་ན་དེ་སེམས་ལ་ངེས་པ་བྱས། ཨོ་ད་གང་ག་མཐུན་པོ་ཡག་པོ་བྱུང་ན་བསམ་པའི་དགོངས་པ་ཡག་པོ་བཞེས་བྱས་ཐོ་ཅིག་གཟིགས། ད་འདི་བ་ལ་ང་ཚོ་ངས་གདིང་དམ་པས་ཀི་རེ་བ་རེད་རྒྱལ་བ་རིན་པོ་ཆེ་གི་དགོངས་བཞེས་རེད། ཅིག་ཅག་སྲས་ཚང་མ་མདོ་དབུས་ཁམས་གསུམ་ཁྱད་པར་མེད་པ་བྱས། སོ་སོའི་སྒོ་ནས་དྲང་གནས་གཅིག་སྤུན་ཀྱག་ནང་བཞིན་གྱི་འདུ་ཤེས་བཞག་བྱས། ཚང་མ་གུས་པས་གཅིག་ཕན་གཅིག་གྲོགས། དེ་ནས་མཐུན་སྒྲིལ་ཁྲིམས་གཙང་ཡག་པོ་ཞིག་གནང་རོགས་གནང་ཟེར་ནས་ངས་སྙིང་ཐག་པ་ནས་རེ་སྐུལ་ཞུ་གི་ཡོད། དེ་ཡང་ད་རེས་ཨི་ཐི་ཀ་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་དཔེ་མཛོད་དང་ཤེས་ཡོན་བསྟི་གནས་ཁང་དེ་ནི་ཐོག་བརྩེགས་གཉིས་ཅན་དང་དེ་ཡི་ནང ྋགོང་ས་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་མཛད་འཕྲིན་དང་འབྲེལ་བའི་འགྲེམས་སྟོན་ཁང་ཞིག་དང་དཔེ་མཛོད་དེ་བཞིན་མི་གྲངས་ཉིས་བརྒྱ་ལྔ་བཅུ་ཙམ་ཤོང་བའི་ཚོགས་ཁང་གཅིག་ཀྱང་འདུག་དེ་ཡང་རིན་པོ་ཆེ་མཆོག་གིས་མ་འོངས་པར་དཔེ་མཛོད་དང་བསྟི་གནས་ཁང་དེ་ཡི་ནང་བོད་པའི་ཆོས་དང་རིག་གཞུང་བཅས་གོང་འཕེལ་གཏོང་ཐབས་གནང་ཡུལ་དང་ལྷག་པར་དུ ྋགོང་ས་མཆོག་གི་དགོངས་གཞི་དང་མཐུན་པའི་ནང་པ་དང་ཚན་རིག་པའི་བར་བགྲོ་གླེང་གནང་ཡུལ་སེམས་དང་སྲོག་གི་བསྟི་གནས་ཁང་གི་ཚོགས་འདུ་སྐོང་ཚོགས་གནང་ཡུལ་བཅས་སུ་བེད་སྤྱོད་གནང་རྒྱུ་ཡིན་པ་ལས་དཔེ་མཛོད་ཁང་དེ་ཡི་ནང་མི་སུ་འདྲ་ཞིག་གིས་ཀྱང་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་མཛད་པ་འཕྲིན་ལས་དང་འབྲེལ་བའི་ཕྱག་དེབ་ཆ་ཚང་ཅིག་ཡོད་པ་བཟོས་ཐུབ་དགོས་ཀྱི་རེད་ཅེས་བཀའ་སྩལ་གནང་སོང། དེ་ནས་ཡིན་ཙང་ཁ་སང་ངས་རེ་སྐུལ་ཞུས་པ་ནང་བཞིན་གྱིས་ད་ད་ལྟ་འདི་འཛུགས་སྐྲུན་ཕུན་སུམ་ཚོགས་པ་ཡག་པོ་ཞེ་པོ་ཅིག་བྱུང་ཡོད་རེད་དངོས་གནས་དྲང་གནས་ཀྱི་ཅིག་རླབས་ཆེན་གྱི་བྱ་གཞག་ཅིག་ཆགས་བསྡད་ཡོད་རེད་དེ་ནས་གཙོ་བོ་གཙོ་བོ་དེ་ད་གཞུག་མ། རྒྱུན་མཐུད་ནས་དཔེ་མཛོད་ཁང། དཔེ་མཛོད་ཁང་ཡིན་པ་ཡིན་ན་ཡང་དཔེ་དཔེ་ཆ་ཡོངས་སུ་རྫོགས་པ་རྒྱལ་བ་རིན་པོ་ཆེ་གི་དཔེ་ཆ་དཔེ་ག་འདྲ་ཞིག་ཡོད་པ་ཡིན་ན། རྣམ་རྒྱལ་གྲྭ་ཚང་གི་དཔེ་མཛོད་ཁང་ལ་མ་རྙེད་པ་ཅིག་ཡོད་མ་རེད་ཟེར་གྱིས་གནང་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་དེ་ནས་མ་ཟད་པའི་ཤེས་ཡོན་ལྟེ་གནས་དེ་ནས་ནང་ཆོས་དང་མ་འབྲེལ་བའི་གི། ཆོས་དང་མ་འདྲེས་པའི་གི་དེ་ནས་བཟང་སྤྱོད། ནས་ཆོས་དང་འདྲེས་པའི་གི་བཟང་སྤྱོད། ངས་དུས་རྒྱུན་ནས་ཞུ་གི་ཡོད་ཆོས་དང་མ་འདྲེས་པའི་བཟང་སྤྱོད་གཅིག་པུ་གི་ཕན་ཐོགས་ཡོད་མ་རེད་ད། དེ་དངོས་གནས་དོན་ལ་ཆོས་ཁས་མི་ལེན་མཁན་དེ་ཚོ་ལ་ཡིན་ད་ཡིན། ད། ཆོས་དང་འདྲེས་པའི་གི་དེ་ནི་བཟང་སྤྱོད་དེ་ད་ང་རང་ཚོ་ཚང་མ་ནང་ཆོས་བྱེད་མཁན་ཚང་མ་ལ་གལ་ཆེན་པོ་ཞེ་པོ་ཅིག་ཆགས་དེ་ཡིན་ཙང། དེའི་སྒང་ལ་དེ་ནས་ཁ་སང་རྒྱལ་བ་རིན་པོ་ཆེ་དཔེ་བཀའ་སློབ་ཞེ་པོ་ཅིག་གསུངས་འདུག་བ། དེ་ནས། ག་རེ་ཟེར་ང་ཚོ་འདོན་པ་འདོན་ཡག་དེ་ཚོ་ནི་ཞེ་དྲག་གི་ཡག་པོ་རེད་ཡིན་ན་ཡང། གཙོ་ཆེ་ཤོས་དེ། གཅིག། དེང་སང་དཀའ་ངལ་ཞེ་པོ་ཅིག་ཡོད་པའི་སྐབས་དེ་ལ། རྒྱལ་བ་རིན་པོ་ཆེའི་དགོངས་བཞེད་དང་མཐུན་པའི་གིས་ང་ཚོ་འགྲེལ་བཤད་སྐྱོན་ཡག་བསླབ་སྦྱོང་བྱེད་ས། ཨེ་ནས། གང་ཅིའི་ཐད་ལ་དེ་ནས་དཔེ། འདི་བ། ས་ཆ་ཆུང་ཆུང་ཅིག་ཡིན་པ་ཡིན་ན་ཡང།

དེ་ཡང་སྡུག་རི་ངན་ཚིག་བཤད་ཀྱི་ཡོད་ན། རེད་བ་མི་ལ་ཕོག་ཡ། ཡང་ཕྱོགས་གཅིག་ནས་ཡང་གཅིག་ནང་མི་ནང་ལོགས་ལ་ཡང་གཅིག་གཅིག་ལ་ཁ་རྡུང་བཏང་ཡ་དེ་འདྲ་མི་འདྲ་ཅིག། ང་ཚོ་ནམ་རྒྱུན་ནས་བཤད་བསྡད་ཀྱི་ཡོད་རེད། དེ་སྣང་མེད་སོགས་དེ་འདྲ་བཞག་བཞག་གི་ཡོད་རེད། དེ་འདྲའི་སྣང་མེད་མ་བཞག་པ་གཅིག། སོ་སོ་གི་དོན་དག་སོ་སོ་བདེ་སྐྱིད་ལ་ཐུག་གི་ཡོད་ཙང། ཁ་ནས་བཤད་ཡ་དེ་དེ་རིང་ངས་ཅིག་ཨོ་ད་དེ་བཤད་ཀྱི་མེད་ད་ནས་བཟུང་སྟེ་ངས་ཇུས་ཆོད་བཏང་དགོས་འདུག་ཟེར་ན་ཉུང་རུ་བཏང། དེ་ངས་ལུས་ཀྱི་བྱེད་སྟངས་རེད་ལུས་ཀྱི་བྱ་བ་བྱེད་སྟངས་འདྲ་དེ་ཚོ་སྡུག་པོ་བྱེད་ཀྱི་ཡོད་ན་ཨོ་དེ་བྱེད་ཀྱི་མེད་བསམ་པའི་སྐར་མ་རེ་རེ་རེ་ནང་ལ་བསམ་བློ་རེ་རེ་བཏང་ནས་འགྲོ་བའི་སྐབས་རེད་བསྡད་པའི་སྐབས་རེད་ག་དུས་ཡིན་ན་དུས་ཚོད་བཏང་བཏང་ཐུབ་ཀྱི་འདུག་དེ་ཚོ་ལ་ང་ཚོ་དུས་ཚོད་མེད་པ་ཅིག་གང་ཡང་མི་འདུག་ཨ། ལས་ཀ་ལས་ཀ་ཡོད་པའི་སྐབས་ལ་རེད་ལས་ཀ་མེད་པའི་སྐབས་ལ་རེད། སོ་སོ་བསྡད་པའི་སྐབས་ལ་རེད། ག་དུས་ཡིན་ན་བསམ་བློ་བཏང་ནས་ཨོ། ད་ཉུང་རུ་ཉུང་རུ་ཉུང་རུ་ཉུང་རུ་བཏང་པ་ཡིན་ན། ཉུང་རུ་བཏང་པ་ཡིན་ན། ད་ངས་ཁྱོད་རང་ཚོར་ཞུ་དགོས་རེད་བ། ཉི་མ་རེ་རེ་རེ་རེ་རེ་བྱས་ནས་ཟླ་བ་དང། ལོ་གཅིག་གི་ལོ་གཅིག་གི་རིང་དེ་ལ།

བསམ་བློ་སྡུག་ཅག་ཞེ་པོ་ཅིག་བཏང་གི་ཡིན་སྔོན་མ་ད་ཁ་ནས་པད་རྡོ་རིགས་ངན་ཚིག་བཤད་གི་ཡིན་དེང་སང་དངོས་གནས་དྲང་གནས་མི་དེ་བཟང་པོ་ཞེ་པོ་ཆགས་ཤག་སེ་ཡ་ཅིག་བཟོ་ཡ་ཡོད་རེད་བ་ཡོད་དང་ཡོད་དེ་གནང་ཡ་འདི་དཔེ་གལ་ཆེན་པོ་རེད། དེ་ཡང་ཐེངས་འདིའི་དཔེ་མཛོད་ཁང་དང་ཤེས་ཡོན་བསྟི་གནས་ཁང་གསར་བཞེངས་ལེགས་གྲུབ་བྱུང་བའི་མཛད་སྒོའི་ཐོག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གསུང་འཕྲིན་ཞིག་ཀྱང་སྩལ་གནང་ཡོད་པ་དང་དེ་ཡི་ནང་ཨ་རི་ས་གནས་སུ་བོད་ཀྱི་ཆོས་རིག་ཤེས་ཡོན་གྱི་བསྟི་གནས་ཁང་འདི་ལྟ་བུ་ཞིག་གསར་སྐྲུན་བྱས་པ་དེས་འཛམ་གླིང་ནུབ་ཕྱོགས་རྒྱལ་ཁབ་ཁག་ཏུ་བོད་བརྒྱུད་ནང་བསྟན་དང་སེམས་ཁམས་རིག་པར་དམིགས་བསལ་གྱི་དོ་སྣང་གནང་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་དེ་དག་ལ་བསམ་པའི་རེ་བ་སྐོང་ཐུབ་པ་དང། འགྲོ་བ་མིའི་སེམས་ནང་བྱམས་བརྩེ་དང་ཞི་བདེའི་ས་བོན་བསྐྲུན་རྒྱུ་བཅས་ཀྱི་དུས་ཐོག་གི་ལེགས་སྐྱེས་ཆེན་པོ་ཕུལ་བ་ཞིག་ཡིན་པས་འབྲེལ་ཡོད་ཚང་མར་ཐུགས་རྗེ་ཆེ་ཞེས་བཀའ་བསྩལ་བ་མ་ཟད་མགོན་པོ་གང་ཉིད་མཆོག་གི་དགོངས་པ་བཞིན་བཙན་བྱོལ་དུ་འབྱོར་རྗེས་བཙུན་མ་རྣམས་ནས་སྔར་ལམ་ལྟར་མ་ཡིན་པར་སངས་རྒྱས་ཀྱི་བསྟན་པ་མི་ཉམས་རྒྱུན་འཛིན་སླད་གཞུང་ཆེན་ཁག་ལ་བསླབ་པ་སློབ་གཉེར་གྱིས་དགེ་བཤེས་མ་ཐོན་མཁན་བྱུང་ཡོད་སྐོར་བཀའ་བསྩལ་ཏེ། ཆོས་ཚོགས་ཚོས་ཉིན་རེའི་ཞལ་འདོན་གནང་རྒྱུ་ཙམ་མ་ཡིན་པར་ནང་ཆོས་ཀྱི་འགྲོ་སྟངས་ལ་སློབ་གཉེར་གནང་སྟེ་གཞན་ལ་དེ་དག་ངོ་སྤྲོད་གནང་དགོས་པར་ལམ་སྟོན་བཀའ་དྲིན་བསྩལ་གནང་ཡོད་པ་རེད། ལེ་ཚན་འདིའི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་མཁའ་འགྲོ་གཡང་འཛོམས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།